བོད་མི་རིགས་ལ་སེམས་པ་བཟང་པོ་བྱེད་རྒྱུའི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་ཐའེ་ཝན་གསུང་ཆོས་ཉིན་མཐའ་མར་བཀའ་སྩལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཨོ་སི་ཀྲོ་ལི་ཡའི་བོད་དོན་ལྷན་ཚོགས་ཀྱི་སྐུ་ཚབ་ཀྱིས་བཞུགས་སྒར་དུ་གཟིགས་སྐོར་དང་བོད་མིའི་འཐབ་རྩོད་དང་འཚོ་བའི་གནས་སྟངས་སོགས་ལ་རྒྱུས་ལོན་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཤེས་ཡོན་སློབ་གསོའི་ལེ་ཚན་ནང། བལ་ཡུལ་འཕགས་ཤིང་ཉེ་འགྲམ་མགོ་ཟོག་ཕུན་ཚོགས་ཆོས་གླིང་དགོན་དུ། འཇང་དགུན་ཆོས་སྐབས་བཅུ་གསུམ་པ་འཚོགས་གནང་བཞིན་ཡོད་པ་ལྟར་འཇང་དགུན་ཆོས་ཀྱི་ལོ་རྒྱུས་དང་འབྲེལ་བའི་སྐོར་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་སུ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང། དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། དེ་རིང་ཕྱི་ཟླ་བཅུ་པའི་ཚེས་བཞི་ཉིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་བ་བཏབ་པ་ལྟར། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཐའེ་ཝན་གཙོས་པའི་རྒྱ་རིགས་ཆོས་ཞུ་བ་རྣམས་ལ། སྤྱན་རས་གཟིགས་ཀྱི་བཀའ་དབང་སྩལ་གནང་བཞག། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་གངས་ཅན་ལྗོངས་སུ་བར་སྐབས་ནས་རྒྱ་མི་གུང་ཁྲན་གྱིས་བསམ་བློ་ཧ་ཅང་ཁུ་དོག་པོའི་ཐོག་ནས་ཆོས་ལ་དམ་དྲག་བྱས་ཀྱང་བྱེད་ཐུབ་ཡོད་པ་མ་རེད་ལ། དེང་སང་རྒྱ་ནག་ནང་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་དུ་འགྲོ་བཞིན་ཡིན་འདུག་གང་ལྟར་རྒྱ་ཧོར་བོད་གསུམ་ལ་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་རྗེའི་འོད་ཟེར་འཕྲོས་པ་དེ་ལྟར་རེད། སྐབས་སུ་བབ་པ་འཕགས་པ་སྤྱན་རས་གཟིགས་ནི་སྙིང་རྗེའི་ལྷ་མཆོག་རེད། ཆོས་ཡོད་མེད་གང་ལྟར་ཡང་སེམས་བཟང་པོ་བྱ་རྒྱུ་དེ་གལ་ཆེ་ཤོས་རེད། སེམས་བཟང་པོ་བྱེད་པ་དང་ཀུན་ལ་ཕན་སེམས་བྱེད་པ་ང་རྒྱལ་དང་ཕྲག་དོག་འགྲན་སེམས་ཀྱི་སྐད་ཆ་མེད་པར་སེམས་ཅན་ཚང་མ་གཉེན་དུ་བལྟས་ནས་ཐམས་ཅད་ལ་འཕྲལ་དང་ཡུན་དུ་ཕན་པ་དང་བདེ་བ་ཡོང་བར་ཤོག་ཅེས་སྨོན་ལམ་བརྒྱབ་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་བཀའ་སྩལ་གནང་བཞག། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཕགས་པ་སྤྱན་རས་གཟིགས་ནི་སྙིང་རྗེའི་ལྷ་མཆོག་རེད། བོད་གངས་ཅན་ལྗོངས་དང་དེའི་ཉེ་འཁོར་ཚོར་སྤྱན་རས་གཟིགས་ཡི་དམ་དུ་བྱས་ནས། མ་ཎི་བགྲང་བ་ཡིས། རང་བཞིན་གྱིས་སེམས་པ་བཟང་པོ་དང་ཡ་རབས་ཡོད་པ་ང་ཚོས་མཐོང་བཞིན་པ་དེ་རེད། བར་སྐབས་ཕྲན་བུའི་ཉམས་ཆག་འགྲོ་གི་ཡོད་ཀྱང་གཞི་ནས། དེང་སང་སླར་གསོ་ཡོང་བ་དང་རྒྱ་ནག་ནང་དུའང་ནང་པའི་ཆོས་ལ་དོ་སྣང་གསར་པ་ཞིག་སླེབས་ཀྱི་ཡོད་པ་རེད། འཛམ་གླིང་འདིར་མི་ཐེར་འབུམ་བདུན་བརྒྱད་ཅིག་ཡོད་པ་ཚང་མ། མི་གཅིག་པ་རེད་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། ཀུན་ལ་བདེ་སྐྱིད་ལྡན་པ་ཞིག་དང། ཀུན་ལ་ཕན་བདེ་ཡོང་བའི་སྨོན་ལམ་རྒྱབ་པ་དང་ཆབས་ཅིག་ལག་ལེན་གྱི་ཐོག་ནས། མི་གཙོ་བོར་གྱུར་པའི་འཛམ་གླིང་འདིའི་སྟེང་གི་སེམས་ཅན་ཚང་མར། ཕན་བདེ་སྒྲུབ་པ་དང། ཞི་བདེ་ཡོང་བར་འབད་བརྩོན་བྱ་རྒྱུ་དེ་གལ་ཆེན་པོ་རེད་ཅེས་སོགས་ཀྱི་བཀའ་སློབ་སྩལ་རྗེས་སྤྱན་རས་གཟིགས་ཀྱི་བཀའ་དབང་བཀའ་དྲིན་སྩལ་གནང་བཞག། ཐེངས་འདིའི་སྤྱན་རས་གཟིགས་ཀྱི་བཀའ་དབང་ཞུ་བར་ཐའེ་ཝན་གྱི་ཆོས་ཞུ་བ་ཆིག་སྟོང་ལྔ་བརྒྱ་ཙམ་གཙོས་པའི་རྒྱལ་ཁབ་དྲུག་ཅུ་རེ་ལྔ་ནས་ཕེབས་པའི་ཆོས་ཞུ་བ་ཁྱོན་བསྡོམས་ནས་དྲུག་སྟོང་བདུན་བརྒྱ་བརྒལ་བ་ཕེབས་ཡོད་འདུག་ཞིབ་གསལ་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན། འདི་ཚེས་བཞི་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་བའི་རྒྱལ་ཁབ་ཕྱི་ནང་ནས་སེར་སྐྱ་ཕོ་མོ་སྟོང་ཕྲག་འགའ་ཤས་ལ་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་བཀའ་དྲིན་བསྩལ་གནང་མཛད་པའི་སྐབས་བོད་མི་རིགས་ལ་སེམས་པ་བཟང་པོ་བྱེད་རྒྱུ་ཡི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་བཀའ་གནང་སོང། ང་ཚོ་ལོ་རྒྱུས་ཐོག་ཏུ་བལྟས་ཡོང་དུས་ཙ་ན་ང་ཚོ་བོད་མི་རིགས་འདི་དངོས་གནས་དྲང་གནས་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་རེ་རེ་ལ་ཅིག་སེམས་པ་བཟང་པོ་བྱེད་ཡག་ལ། དམིགས་བསལ་གྱི་ཁོ་ག་ཟེར་དགོས་རེད། བག་ཆགས་ཡོད་པ་ཆགས་འདུག་ག་བྱས་ཙང་ད་དུང་ཡང་ཚང་མ་ལོག་གི་ཨེ་རེད། སེམས་པ་བཟང་པོ་བྱང་ཆུབ་ཀྱི་སེམས་སེམས་དེ་དེ་མུ་མཐུད་ནས་ཨེ། ཉིན་མཚན་དུས་ཀུན་ཏུ་བྱང་ཆུབ་ཀྱི་སེམས་སེམས་པ་བཟང་པོ་བྱས་དེ་བྱུང་ན་ང་ཚོ་ད་ཉམས་ལེན་བྱེད་ཡག་གཙོ་བོ་ཞིག་རེད་ཤག། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཞི་བདེ་ཡི་གལ་གནད་དང་ཕན་ཡོན་སྐོར་བཀའ་ཕེབས་པའི་ནང། རྒྱུན་དུ་ནང་སེམས་ཞི་བདེ་བག་ཕེབས་ཡོད་པ་ལ་བརྟེན་ནས་སེམས་སྐྱིད་པ་དང་ལུས་བདེ་བ་སོགས་ཡོང་གི་ཡོད། དེང་སྐབས་འཛམ་གླིང་ཤར་ནུབ་ལྷོ་ཕྱོགས་ག་བ་ཡིན་ན་ཡང་འཛམ་གླིང་ཞི་བདེ་ཞེས་ཡོངས་གྲགས་བཤད་ཀྱི་ཡོད། འོན་ཀྱང་ཞི་བདེ་ངོ་མ་དེ་བྱམས་བརྩེ་ཉམས་ལེན་བྱས་ཏེ་ལག་བསྟར་གནང་བའི་རྗེས་འབྲས་སུ་ཡོང་གི་ཡོད། གང་ཟག་སྒེར་ལྟ་བུ་ཞིག་ལ་མཚོན་པ་ཡིན་ན། བསམ་བློའི་ཐོག་ནས་སེམས་ཀྱི་ཞི་བདེ་ཡག་པོ་ཞིག་བྱུང་བ་ཡིན་ན་བདེ་སྐྱིད་ལྡན་པའི་མི་ཚེ་ཞིག་ཡོང་གི་རེད་ཅེས་བཀའ་གནང་སོང། ཨེ་ངས་ནམ་རྒྱུན་རྟག་པར་དེ་བཤད་བསྡད་ཀྱི་ཡོད་རེད། འཛམ་བུ་གླིང་འདིའི་སྒང་གི་མི། དུང་ཕྱུར།

མི་གཙོ་བོར་གྱུར་པའི་འཛམ་བུ་གླིང་འདིའི་སྒང་གི་སེམས་ཅན་ཚང་མ་ལོག་ལ་ཨོ་ག་རེ་ཕན་བདེ་བསྒྲུབ་ཡ་གཅིག་ཞི་བདེ་ཡོང་ཡ་འདུག་སེ་འབད་བརྩོན་བྱེད་ཡ་དེ་གལ་ཆེན་པོ་རེད་ཤག།
ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་སྐབས་སུ་བབས་པ་ནི་ང་ཚོ་ཚང་མ་ཡིས་འཕགས་པ་སྤྱན་རས་གཟིགས་ཀྱིས་རྗེས་སུ་བཟུང་ནས་གཞན་ཕན་གྱི་བློ་ཉམས་ལེན་བྱས་ཏེ་ཚེ་རབས་ནས་ཚེ་རབས་གཏན་དུ་བདེ་བ་ཡོང་བ་ཞིག་བྱེད་ཀྱི་ཡིན་ཞེས་ཀུན་སློང་རྣམ་པར་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་ཞིང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་པ་མེད་པ་མ་ཟད་འཕྲལ་ཕུགས་གཉིས་ལ་དོན་དམ་གྱི་བདེ་སྐྱིད་ཞིག་དགོས་ནའང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་པ་མེད་ཅེས་བཀའ་གནང་སོང། ད་སྙིང་རྗེ་ཆེན་པོ་ཟེར་ཡ་དེ་ཞེ་པོ་ཞིག་རྩ་ཆེན་པོ་རེད་བཞག། ཆོས་མཁན་མི་དང་ངེད་གཅེན་པོ་ཡིན་ནའི་སེམས་པ་བཟང་པོ་བྱེད་ཡ་གཅིག་གིས་གཅིག་གིས་གཞན་ལ་འཚེ་བ་མི་བྱེད་པ། སེམས་ཅན་ཀུན་ལ་ཨོ་ག་རེ་ཕན་བདེ་སྒྲུབ་ཡ་གི་ལྷག་བསམ་དང་ལྡན་པ་ཞིག་བྱུང་ན་ཨ་ནི་འཛམ་བུ་གླིང་ཞི་བདེ་དེ་འདུག་སེ་ཡོང་ཡག་རེད། འོ་ད། ཅིག་གིས་འཛམ་བུ་གླིང་གི་དམག་འཁྲུག་མ་ཡོང་ཡ། འོ། ང་རང་ཚང་མ་ལོ་འཛམ་གླིང་ཞི་བདེ་ཟེར་ནས་ཟི་ཏེ་ཨ་འདི། ངོ་ཐོག་འདུག་ཟེར་ནས་ད་ཡོང་ཡ་རེད་འདི་འདྲ་ཡིན་དུས། ཚང་མ་ལོ་གིས་བྱང་ཆུབ་ཀྱི་སེམས་ལ་ཡང་ཉམས་ཞིབ་ཡག་པོ་ཞིག་གནང་རྒྱུ་ཡོད་པ་བྱེད། ད་རེས་ཀྱི་གསུང་ཆོས་འདི་ལ་ཐའེ་ཝན་དང་སིང་ག་པུར། མ་ལེ་ཤི་ཡ་བཅས་ནས་དད་ལྡན་ཆོས་ཞུ་བ་བརྒྱད་སྟོང་ལྔ་བརྒྱ་ལྷག་གཙོས་པའི་ཡུ་རོབ་དང་ར་ཤི་ཡ། ཁ་ན་ཏྲ། ཨ་རི། ཧྥ་རན་སི། ཨ་ཧྥི་རི་ཀ། རྒྱ་གར། བོད་མི་སོགས་ཆོས་ཞུ་བ་སྟོང་ཕྲག་འགའ་ཤས་ཆེད་བཅར་ཞུས་པའི་ཁྲོད་ཧྥ་རན་སི་ནས་ཡིན་པའི་ཨ་ན་ལགས་ཀྱིས།
ྋགོང་ས་ཏཱ་ལའི་བླ་མ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དུ་ང་རྡ་རམ་ས་ལ་ཡོང་བ་ཡིན། ངའི་མི་ཚེའི་ནང་མགོན་པོ་གང་ཉིད་མཆོག་དངོས་སུ་མཇལ་བ་ད་རེས་ཐེངས་དང་པོ་ཡིན་ཧ་ཅང་གི་དགའ་ཚོར་བྱུང། དེ་སྔ་ང་ཆུང་དུས་ཧྥ་རན་སི་ལ་ཁོང་གི་མཚན་སྙན་གྲགས་སྐོར་གོ་ཐོས་བྱུང་ལ། ད་ཆ་འཛམ་གླིང་ཡོངས་སུ་ཁོང་གི་མཛད་རྗེས་ལ་ཡི་རངས་ཞུ་མུས་རེད་འདུག། ད་རེས་གསུང་ཆོས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་པོ་བྱས་པ་ཡིན་ན་ཕན་ཐོགས་ཅི་ཡོད་སྐོར་ང་ལ་དྲན་སྐུལ་ཞུས་སོང་བས་སེམས་ལ་ཟུག་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་ཤས་རིང་མགུལ་ཆམ་བཞེས་ཏེ་སྐུ་ངལ་གསོ་དགོས་བྱུང་བར་བརྟེན་ཐའེ་ཝན་གསུང་ཆོས་ཉིན་དང་པོ་དང་ཉིན་གཉིས་པ་ནི་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་བསྩལ་ཡོད་པ་དང་གསུང་ཆོས་ཉིན་མཐའ་མར་མགོན་པོ་གང་ཉིད་མཆོག་ཐུགས་དགྱེས་ཚོར་ཆེན་པོས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆིབས་བསྒྱུར་མཛད་དེ་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་སྤྱན་རས་གཟིགས་ཀྱི་བཀའ་དབང་བསྩལ་ཡོད་པ་རེད། ཡང་ཐའེ་ཝན་དུ་སྐྱེས་ཤིང་ད་ལྟ་ཁེ་ན་ཏྲ་ནས་ཞུ་ཤིན་ཞའོ་ཝེ་ལགས་ཀྱིས། གོང་ས་མཆོག་གི་གསུང་ཆོས་ཞུ་བའི་སྐབས་མིག་ཆུ་རང་དབང་མེད་པར་ཤོར་ཡོང་གི་འདུག་དགའ་ལྡན་གྱི་སེམས་ཚོར་ཞེ་དྲག་བྱུང། ད་རེས་མགོན་པོ་གང་ཉིད་མཆོག་གིས་འཛམ་གླིང་ཞི་བདེ་ཡོང་བར་གཙོ་བོ་སེམས་པ་བཟང་པོ་བྱེད་དགོས་པ་བཀའ་གནང་སོང་བས་ངའི་རེ་བ་ལ་འཛམ་གླིང་གི་དབུ་ཁྲིད་ཚོར་སེམས་བཟང་གི་ཐུགས་རྒྱུས་ཡོད་པའི་སྨོན་འདུན་ཞུ་རྒྱུ་ཡིན། དེ་ལྟར་བྱུང་བ་ཡིན་ན་ཞི་བདེ་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐུབ། ལྷག་དོན་དུ་གང་ཉིད་མཆོག་གི་དྲུང་ནས་སྤྱན་རས་གཟིགས་ཀྱི་བཀའ་དབང་ཞུ་རྒྱུ་བྱུང་བར་ང་རང་གི་བསོད་ནམས་ཡིན་ཧ་ཅང་གི་དགའ་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་ཁེ་ན་ཏྲ་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཨེ་ན་ལ་ཁ་ཝན་ལགས་ཀྱིས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་ཞུ་བའི་རྗེས་ལ་གང་ཐུབ་ཀྱིས་སེམས་པ་བཟང་པོ་བྱས་ཏེ་གཞན་ལ་ཡང་བརྒྱུད་སྤེལ་བྱེད་རྒྱུའི་འགན་ཡོད་པ་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་རྒྱ་གར་ཤར་ཕྱོགས་སུ་ཆགས་པའི་བཀའ་བློན་སྦུག་ནས་ཆེད་དུ་གོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་བའི་གཞས་པ་བསོད་ནམས་བློ་ལྡན་ལགས་ཀྱིས། དགོན་བདག་ཆུ་ཚོད་ལྔ་པ་ཀ་ཅིག་བཱ་སི་ལིན་ཨན་ཤར་སྐད་འཇོག་པོ་ལི་ཞེན་པ། ཏག་ཏག་ནོ་དུས་ཚོད་སོ་སོ་དྲུག་པ་དེ་དྲུག་དང་ཕྱེད་ཀ་ལ་དེ་སྐད་ཟེར་ཡོ། ད་ང་ནི་ཕྱི་དྲགས་ཡིན་ན་བསམ་ཟོས་ཏག་ཏག་དེ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་བའི་སྐབས་ལ་ཏག་ཏག་ཁོ་རང་ཞལ་མཇལ་བྱུང། ཨན་གསུང་ཆོས་ཞུ་ཡ་འདྲ་སྐལ་བ་བཟང་པོ་རེད་ད་ཚོ་ཡིན་ན། འདི་ཀོན་ར་ཡག་པོ་ཞིག་བྱུང་ཟེར་རིན་ཡང།
གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་གཞིགས་ན། དེ་མིན་གོང་ས་མཆོག་རྒྱ་གར་བྱང་ཕྱོགས་འབྲས་ལྗོངས་མངའ་སྡེ་ཡི་གྲོང་ཁྱེར་སྒང་ཏོག་ན་ཆིབས་བསྒྱུར་གྱིས་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ནས་བཅུ་གཉིས་བར་ཉིན་གྲངས་གཉིས་ཀྱི་རིང་བཀའ་ཆོས་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ནོ་སྦེལ་སྨན་གྱི་གཟེངས་རྟགས་བཞེས་མཁན་གཉིས་ལ་འཚམས་འདྲི་གནང་བཞག། དེ་ཡང་ཕྱི་ཚེས་གསུམ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། འདི་ལོའི་ནོ་སྦེལ་སྨན་གྱི་གཟེངས་རྟགས་བཞེས་མཁན། Drew Weissman ལགས་དང། ཀཱ་ཐཱ་ལིན་ཀཱ་རི་ཀོ་རྣམ་གཉིས་ལ་འཚམས་འདྲི་གནང་བའི་ནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཉིད་རྣམ་གཉིས་ནས་གསར་གཏོད་མཛད་པའི་འཕྲུལ་རིགས་ལ་བརྟེན་ནས་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་གཉན་རིམས་ཀྱི་སྨན་ཁབ mRNA བཏོན་ཐུབ་པ་བྱུང་ཡོད་ཅིང་དེ་ཡིས་ཚན་རིག་ཉམས་ཞིབ་ཀྱིས་རྒྱ་ཆེ་ས་ནས་འགྲོ་བ་མིའི་རིགས་ལ་དངོས་ཡོད་ཕན་ཐོགས་ཇི་ལྟར་བསྒྲུབ་ཐུབ་པའི་དཔེ་མཚོན་བསྟན་ཡོད། སྐུ་ཉིད་རྣམ་པས་ཏོག་དབྱིབས་གཉན་རིམས་ཁྱབ་གདལ་དུ་མ་ཕྱིན་པའི་སྔ་རོལ་དུ་དབུ་འཛུགས་གནང་བའི་ཉམས་ཞིབ་དེ་ལ་བརྟེན་ནས་འཛམ་གླིང་ཁྱོན་ཡོངས་སུ་མི་མང་སྟོང་ཕྲག་མང་པོའི་ཚེ་སྲོག་བསྐྱབས་ཡོད། ངོས་ཀྱིས་སྐུ་ཉིད་རྣམ་པའི་གཟེངས་སུ་ཐོན་པའི་གྲུབ་འབྲས་དང། གཞན་ཕན་བརྒྱུད་མི་ཚེ་དོན་དང་ལྡན་པ་སྐྱེལ་བཞིན་པར་བསྔགས་བརྗོད་ཞུ་རྒྱུ་ཡིན་ཞེས་གསུངས་གནང་འདུག་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དེང་སྐབས་ང་ཚོར་ཉིན་ལྟར་འཛམ་བུ་གླིང་འདི་ཕན་ཚུན་གཅིག་ལ་གཅིག་བརྟེན་དུ་གྱུར་ཡོད་པ་དང་ཇི་ལྟར་ཚན་རིག་རྣམས་ནས་ང་ཚོའི་གནས་ཡུལ་དེ་སྔར་ལས་བཟང་ཞིང་ཉེན་ཁ་མེད་པ་ཞིག་ཏུ་བསྐྲུན་རྒྱུར་ཞབས་འདེགས་བསྒྲུབ་ཐུབ་ཚུལ་དྲན་སྐུལ་གཏོང་གི་ཡོད་ཅེས་བཀའ་སྩལ་གནང་བཞག་དེ་ཡང་ཀཱ་ཐཱ་ལིན་ཀཱ་རི་ཀོ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་ཧང་ག་རིའི་རྒྱལ་ཁབ་ཀྱི་སི་ཆོལ་ནོ་ཀ་རུ་རུ་སྐྱེས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར Szeged གཙུག་ལག་སློབ་གྲྭ་ཆེན་མོ་ནས་འབུམ་རམས་པའི་བསླབ་པ་མཐར་སོན་བྱུང་ཡོད་པ་དང། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་བར་དུ་ཧང་གྷ་རིའི་ཚན་རིག་སློབ་གཉེར་ཁང་དུ་ཞིབ་འཇུག་གི་ཕྱག་ལས་གནང་བའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ནས་ཕྱི་ལོ་ཉིས་སྟོང་བཅུ་གསུམ་བར་དུ་ཨ་མི་རི་ཀའི་མཐོ་སློབ University of Pennsylvania ཞེས་པའི་མཐོ་སློབ་ཁང་གི་སློབ་དཔོན་གཞོན་པའི་ཕྱག་ལས་གནང་བ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་ཁོང་གིས Szeged University དུ་སློབ་དཔོན་ཆེན་མོའི་འགན་ཁུར་བཞེས་བཞིན་ཡོད་འདུག་ཡང Drew Weissman ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཨ་མི་རི་ཀའི་ལེག་སན་ཏྲོན་དུ་སྐྱེས་ཤིང། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོར་ཁོང་གིས Boston གཙུག་ལག་སློབ་གྲྭ་ཆེན་མོ་ནས་འབུམ་རམས་པའི་ཕྱག་འཁྱེར་བཞེས་པའི་རྗེས། སྔ་རྗེས་སུ Harvard སྨན་གྱི་སློབ་གྲྭ་དང་རྒྱལ་ཡོངས་འཕྲོད་བསྟེན་མཐོ་སློབ་ཁང་དུ་སྨན་བཅོས་འོས་སྦྱོང་དང་ཆེད་ལས་པའི་ཞིབ་འཇུག་གནང་བཞག། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོ་ནས་ཨ་མི་རི་ཀའི་པེན་སིལ་ཝེ་ནི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་ནང་སྨན་གྱི་ཞིབ་འཇུག་རུ་ཁག་ཏུ་ཕྱག་ལས་གནང་བཞིན་ཡིན་འདུག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གིས་རྣམ་པ་འདྲ་མིན་གྱི་ཐོག་ནས་ཕྱི་ཟླ་དང་པོའི་ནང་ལ་གནང་རྒྱུའི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུའི་ཐོག་ལ་ཐེ་བྱུས་བྱེད་ཀྱི་འདུག་ཅེས་ཐའེ་ཝན་གྱི་བདེ་སྲུང་དཔོན་རིགས་ཀྱིས་གསུངས་ཤག་དེ་ཡང་རྒྱ་ནག་གིས་དམག་དོན་གནོན་ཤུགས་དང། གསར་འགྱུར་རྫུན་མ་བཟོ་བ་དེ་བཞིན་མང་ཚོགས་ཀྱི་བསམ་ཚུལ་བསྡུ་རུབ་སོགས་གཡོ་བྱུས་ཀྱི་ལམ་ནས་རྒྱལ་ཡོངས་འོས་བསྡུར་ཐེ་བྱུས་བྱེད་ཀྱི་འདུག་ཅེས་ཐའེ་ཝན་གྱིས་གསུངས་ཤག་རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་བཤད་བཞིན་པའི་ཐོག་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་མཇུག་འབྲས་སུ་རྒྱ་ནག་ལ་རྒྱབ་སྐྱོར་བྱེད་མཁན་འོས་མི་ཞིག་ལ་འོས་ཤོག་ཐོབ་ཐབས་སུ་རྣམ་པ་འདྲ་མིན་གྱི་ངང་ནས་ཐེ་བྱུས་བྱ་བཞིན་ཡིན་ལུགས་ཐའེ་ཝན་གྱི་རྒྱལ་ནང་བདེ་སྲུང་ལས་ཁང་གི་གཙོ་འཛིན Tsai Ming-Yen ལགས་ཀྱིས་གྲོས་ཚོགས་ཀྱི་ཚོགས་ཆུང་ལ་གསུངས་ཤག་དེ་བཞིན་ཁོང་གིས་རྒྱ་ནག་གི་དམག་དོན་གནོན་ཤུགས་དང་དཔལ་འབྱོར་བཙན་འདེད་གནས་ཚུལ་རྫུན་མ་བཟོ་བ། དམག་དང་ཞི་བདེའི་འདེམས་ཀ་བྱ་དགོས་པའི་ཞེད་སྣང་སྐུལ་བ་སོགས་ཀྱི་ལམ་ནས་འོས་བསྡུར་ཐེ་བྱུས་བྱེད་ཀྱི་ཡོད་སྟབས། ང་ཚོས་སྔ་ས་ནས་དོ་སྣང་ཆེན་པོ་བྱ་དགོས་པ་རེད་ཅེས་གསུངས་ཤག་འདིའི་ཐད་རོའི་ཊར་གསར་འགྱུར་ལས་ཁང་གིས་རྒྱ་ནག་གི་ཐའེ་ཝན་ལས་དོན་ལྷན་ཁང་ལ་ཁ་པར་ཐོག་འདྲི་རྩད་བྱས་ཀྱང་ལན་འདེབས་བྱས་མི་འདུག་ཡང་ཐའེ་ཝན་མང་ཚོགས་ཀྱི་བསམ་ཚུལ་བསྡུ་རུབ་བྱས་པར། ཐའེ་ཝན་རྒྱ་ནག་དང་ལོགས་སུ་གནས་སྡོད་བྱ་རྒྱུའི་ལངས་ཕྱོགས་འཛིན་མཁན་དམངས་གཙོ་ཚོགས་པའི་འོས་མི་ཝི་ལེམ་ལའེ་ལགས་སུ་འོས་བསྡུའི་རྒྱལ་ཁ་ཐོབ་སྲིད་པའི་ཚོད་དཔག་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པ་ནས་ཤེས་རྟོགས་བྱུང། རྒྱ་ནག་གིས་ཁོང་དང་ཁོང་གི་ཆབ་སྲིད་ཚོགས་པ་མང་གཙོ་ཡར་ཐོན་ཅན་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད།

ལྷག་པར་གོང་ས་མཆོག་གི་བཞུགས་སྒར་ཕོ་བྲང་བཅས་ལ་ལྟ་སྐོར་གྱི་སྐལ་བ་ལྡན་པ་ནི་བསོད་ནམས་ཆེན་པོ་དང། ཉམས་མྱོང་དམིགས་བསལ་དང་བོད་ཀྱི་གནས་བབ་དང་རིག་གཞུང་གི་སྐོར་ར་རྒྱུས་ལོན་གི་གོ་སྐབས་ཡག་ཤོས་ཟིག་ཡིན་པར་བརྟེན། བོད་ནང་གནས་ཚུལ་ཅི་བྱུང་དང་འབྱུང་བཞིན་པ་གང་འཚམ་ཡག་ཤོས་ཤེས་སོང་ན། ཨོ་གླིང་དུ་ཕྱིར་ལོག་གིས་བོད་དོན་གྱི་སྐོར་ར་གང་ཐུབ་རྒྱབ་སྐྱོར་ཐུབ་རེ་ཡོད་པ་འགྲེལ་བརྗོད་གནང་སོང། Australia གི་བོད་དོན་ལྷན་ཚོགས་ཀྱིས་འདས་པའི་ལོ་བཅུ་ཐམ་པ་གི་རིང་ང་ལོ་རེ་བཞིན་བོད་དོན་གོ་རྟོགས་སྤེལ་ཆེད། བཞུགས་སྒར་དུ་གཟིགས་སྐོར་ཚར་རེ་གནང་རྒྱུ་གོ་སྒྲིག་ཞུས་ཡོད་པའི་ཁར།

གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་གྱི་ནང་བལ་ཡུལ་རྒྱལ་ས་ཀཏ་མན་ཌུའི་ནང་ད་ལྟ་འཚོགས་གནང་བཞིན་པའི་འཇང་དགུན་ཆོས་ཆེན་མོ་ཐེངས་བཅུ་གསུམ་པའི་སྐོར་སྙན་སྒྲོན་ཞུ་གི་ཡིན། བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ད་རེས་ཞལ་པར་ཐོག་ནས་གདན་འདྲེན་ཞུས་བྱས་འཇང་དགུན་ཆོས་སྐོར་ལ་ཡ་བཀའ་མོལ་ཞུ་ཡ་ཡིན་དགེ་བཤེས་ལགས་བཀྲ་ཤིས་བདེ་ལེགས། རིན་ཆེན་པ་ལགས་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན།
བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཁྱབ་ཁོངས་ལ་ཡོད་པའི་དགོན་པ་ཁག་གི་འཇང་དགུན་ཆོས་ཐེངས་བཅུ་གསུམ་པ་དེ་བལ་ཡུལ་ལ་ཡ་ད་ལྟ་འཚོགས་གནང་བཞིན་པའི་སྐབས་རེད་འདུག་ཆོས་ཚོགས་དེའི་ཐོག་ལ་ཡ་ཨ་ནེ་མཉམ་ཞུགས་གནང་མཁན་དགེ་འདུན་པ་ག་ཚོད་ཙམ་ཅིག་ཡོད་ན་ཨ་ནེ་དགོན་པ་ག་ནས་ག་ནས་རེད་དེ་ཅིག་ངོ་སྤྲོད་གནང་རོགས་གནང།
དགེ་འདུན་ཞལ་གྲངས་ཁྱོན་བསྡོམས་པའི་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་ཙམ་འདུག་མཉམ་ཞུགས་གནང་ཡོད་ཨ་ནེ་དགེ་འདུན་པ་དག་ཕེབས་སའི་དགོན་པ་དེ་འཕགས་པ་ཤིང་ཀུན་ནས་ད་སྒོ་སོག་ཕུན་ཚོགས་ཆོས་གླིང་བཅས་ཨ་ནེ་འགྲོ་མགོན་ནི་ཐུགས་རྗེ་ཆོས་གླིང་ཨ་ནི་བྱམས་མགོན་གླིང་ཨ་ནི་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་ཨ་ནི་ཤེལ་དཀར་ཆོས་སྡེ་དགའ་ལྡན་ལེགས་བཤད་གླིང་ཨ་ནི་བསམ་གཏན་གླིང་དགོན་པ་ཨ་ནི་ཤྲཱི་ཆུ་བཟང་དགོན་པ་ཨ་ནི་ཆུ་དབར་འགྲོ་ཕན་གླིང་ད་འདི་བརྒྱད་དེ་ང་ཚོ་ད་དགེ་ལྡན་ལྷན་ཚོགས་རང་གི་ད་ཁྱབ་ཁོངས་ལ་ཡོད་པའི་དགོན་པ་འདི་བརྒྱད་དེ་རེད་དེ་མིན་པའི་གི་ད་གཞན་པ་ད་ད་དགོན་པ་ཨ་སྐལ་གང་འཚམ་ཅིག་ཡོད་རྣམ་རྒྱལ་བྱང་ཆུབ་ཆོས་གླིང་དེ་ནི་སྤོ་རོང་དཔལ་མོ་ཆོས་སྡིངས་དགོན་ཨ་ནི་ཁྲ་འགུ་བཀྲ་ཤིས་ཆོས་གླིང་ཨ་དེ་ནང་བཞིན་གི་འབྲི་གུང་བཀའ་བརྒྱུད་དགོན་ཨ་ནི་གཏེར་སྒར་དགོན་བོན་པོ་དགོན་པ། འོ་བསྡོམས་བྱས་ནས་ད་དགོན་པ་ཁག་བཅུ་བཞི་ཞིག་འདུག་སེ་མཉམ་ཞུགས་གནང་ཡོད་ཟེར་ཞུ་ཡ་འདུག་སེ་ཡིན། འཇང་དགུན་ཆོས་དེ་ད་ལྟ་ང་ཚོ་དགེ་ལུགས་གཅིག་པོ་མིན་པ་བྱས་ད་ཆོས་བརྒྱུད་ཁག་མང་བྱས་ནས་འདུག་སེ་དགོན་པ་ཁག་ལ་ཕེབས་ཡོད་རེད་ང་ཚོ་དགེ་ལུགས་རང་གི་ད་དགོན་པ་དེ་དགོན་པ་བརྒྱད་མ་གཏོགས་ཡོད་མ་རེད་དེ་མིན་པའི་གི་ད་གཞན་པ་ད་དགེ་ལུགས་ཚོགས་པའི་གི་ཁོངས་ལ་མེད་པའི་གི་ད་དགེ་ལུགས་དགོན་པ་གྲངས་ཀ་འདྲ་བ་གཅིག་གཉིས་ཤིག་ཡོད་རེད། གཞི་རྩའི་བལ་ཡུལ་གྱི་ནང་ལའང་ནང་པའི་ལྟ་གནས་རྩ་ཆེན་མང་པོ་ཞེ་པོ་ཅིག་ཡོད་པ་དང་དེ་ནང་ཡོད་པའི་གྱི་དགོན་པ་དེ་ཚོའི་ནང་ལ་ཧི་མ་ལ་ཡའི་རི་རྒྱུད་ཀྱི་དགེ་འདུན་པ་མང་པོ་ཅིག་གི་སློབ་གཉེར་གནང་གི་ཡོད་དུས་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཁྱབ་ཁོངས་ལ་ཡོད་པའི་དགོན་སྡེ་ཁག་གི་ནང་ལ་ཡང་ཧི་མ་ལ་ཡའི་རི་རྒྱུད་ཀྱི་དགེ་འདུན་པ་ཡོད་པ་དེ་ཚོས་སློབ་གཉེར་གནང་སྟངས་ག་འདྲ་ཡིན་ནམ་ཨ་ནི་སློབ་གཉེར་ཐོག་ལ་ཡང་དོ་སྣང་ཅིག་ཆེ་ལོས་ཡོད་ནམ་ཨ་ནི་དགོན་པའི་ནང་ལ་ཡང་འཛུལ་ཞུགས་གནང་མཁན་གྲྭ་གསར་དགེ་འདུན་གྱི་ཞལ་གྲངས་དེ་ག་འདྲ་ཡོད་རེད། ད་སྤྱིར་བཏང་རྩ་བའི། ང་ཚོ་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཁྱབ་ཁོངས་ལ་ཡ། ཡོད་པའི་གི་ད་དགོན་སྡེ་ཁག་དེ་གི་དེ་ནི། སློབ་གཉེར་གནང་སྟངས་སྐོར་ལ་ཡ། ད་ལྟའི་ཆ་ལ་ཡ། ད་ཆ་གང་ལ་ཡ་ཡག་ཐག་ཆོད་འགྲོ་བ་ཞིག། འགྲོ་བཞིན་པ་འདུག་སེ་ཆགས་བསྡད་ཡོད་ཞུ་ཡ་ཡིན། ཨ་ནི་སྤྱིར་བཏང་རྩ་བའི་གི་ད་སློབ་གཉེར་ཨ་ནི་ཐུགས་རིག་དང་ད་ཨ་ནི་དཔེ་ཆེ་ཐག་ཆོད། དེ་ནང་བཞིན་གྱི་ད་ཧི་མ་ལ་ཡའི་རི་རྒྱུད་ནས་ཕེབས་པའི་གི་སློབ་ཕྲུག་རྣམ་པ་ཚོ་དེ་ནི་གཅིག་གིས་དགོན་པ་ཁག་ལ་ཡར་འཛུལ་ཞུགས་གནང་དེ་ནི་དེ་ལ་སློབ་གཉེར་གཅིག་སྔས་མ་དང་མི་འདྲ་བས་ད་ལྟའི་ཆ་ལ་ཡ་ད་ང་ཚོ་བལ་ཡུལ་དགེ་ལྡན་ལྷན་ཚོགས་དེ་དབུ་བརྙེས་ནས་བཟུང་བྱས་ནས་ད་ལྟ་བར་དུ་ལ་ཡ་སློབ་གཉེར་དེ་དག་རིམ་པས་རིམ་པས་ཀྱིས་ད་བར་ཡར་རྒྱས་ཕྱིན་བྱས་ནས་སྤྱིར་ད་ང་ཚོ་ཨ་ནེ ༸གོང་ས ༸སྐྱབས་མགོན་ཆེན་པོའི་གི་ཨ་ནེ་ཐུགས་རྗེའི་བཀའ་དྲིན་དང་ལྷག་པར་དུ་ད་དེང་སང་གི་དུས་ཚོད་ལ་ཡ་ཨ་ནེ་ང་ཚོ། དགོན་པ་ཁག་ཚང་མ་ལ་ཡ་ད་ཤེས་ཡོན་ལ་ཡ་དོ་སྣང་ཆེན་པོ་ཨ་ནེ་ཞེ་པོ་ཅིག་འདུག་ཆགས་བསྡད་པ་ཡིན་ཙང་ད་ལྟ་བལ་ཡུལ་ནང་ལ་ཡོད་པ་ཡིན་ན་ད་ལྟའི་རྩིས་བཤེར་ལ་ཡ་ད་སློབ་སྦྱོང་དང། གང་ཅིའི་ཐོག་ནས་ད་ལྟ་ཡག་ཐག་ཆོད་ཞུ་ཡ་ཡོད་ཟེར་ཡ་ཅིག་འདུག་སེ་ཅིག་ཞུ་གི་ཡོད་ཨ་གཉིས་པ་དེ་ད་ད་ལྟ་དགོན་སྡེ་ཁག་ལ་ཡ་ད་ཅིག་གྲྭ་རྒྱུན་གསར་ཞུགས་དང་གནང་ཡ་དེ་གལ་ཏེ་སྤྱིའི་ཆ་ནས་ད་དེང་སང་གི་དུས་ཚོད་ལ་ཡ་ད་དགོན་སྡེ་ཁག་ལ་ཡ་གྲྭ་རྒྱུན་གསར་ཞུགས་ཡོང་ཡ་དེ་དཀོན་སེ་སེ་འདྲ་ཅིག་འདུག་སེ་རེད་ཡིན་པ་ཡིན་ནའི་ད་ང་ཚོ་བལ་ཡུལ་དགོན་ཁག་ལ་ཡ་གང་ལྟར་གང་ནས་ད་ང་ཚོ་རིམ་པས་རིམ་པས་སློབ་སློབ་གཉེར་གནང་བྱས་ཏེ་རིམ་པས་ཡར་འགྲོ་གི་འགྲོ་གི་ལ་འོག་ནས་ཡ་གང་ལྟར་ད་སྟོང་པ་མ་ལྷག་པ་བྱས་ནས་ད་རིམ་པས་ད་མུ་མཐུད་བྱས་ནས་ཨ་འདུག་སེ་ད་ལྟ་འགྲོ་བཞིན་པ་དང་ལུས་ཡིན་ཞུས། འཇང་དགུན་ཆོས་དེ་ཆོས་ཕྱོགས་ཀྱི་མཛད་རིམ་ཅིག་རེད་དེའི་ཐོག་ལ་ཡ་ད་བལ་ཡུལ་ནང་གི་ཨ་ནི་དེའི་ཆབ་སྲིད་ཀྱི་དཔོན་རིགས་དང་ཨ་ནི་ཚོགས་པ་སྐྱིད་སྡུག་ཁག་ནས་འཇང་དགུན་ཆོས་ལ་ཡང་རྒྱབ་སྐྱོར་ཞུ་སྟངས་དང་ཨ་ནི། དཔལ་འབྱོར་གྱི་ཐོག་ནས་རོགས་རམ་གནང་ཡག་དེ་ཚོའི་གནས་སྟངས་ག་འདྲ་ཡིན་ན། ད་ནང་ཚོ་འཇང་དགུན་ཆོས་ཚོ་ཡ་ལ་ད་བལ་ཡུལ་ཨ་ནི་གཞུང་དང་དེ་ཚོ་ཚོ་ནི་གི་དང་དེ་ཚོ་ལ་ཡང་དགག་བྱ་ཨ་ནི་རྩ་བ་ཉིད་ནས་ཡོད་མ་རེད་ང་ཚོ་དེ་ཆོས་ཕྱོགས་གི་མཛད་སྒོ་བྱེད་སྒོ་རྣམ་གཞག་རང་བྱེད་བྱེད་དེ་ལ་ཡ་ཐེ་གཏོགས་འདྲ་བ་དང་དམིགས་བསལ་གི་ད་གཞུང་གི་ལ་ཡ་བར་ཆད་བྱེད་ཡ་འདྲ་བ་དང་དེ་འདྲའི།

དཔལ་འབྱོར་གྱི་རྒྱབ་རྟེན་ཐོག་ལ་ད་ལྟ་ཇི་ལྟར་ང་ཚོས་ད་བལ་ཡུལ་གཞུང་ལ་ཡ་དཔལ་འབྱོར་ཐོག་ལ་འཇང་དགུན་ཆོས་ཐད་ལ་ཞུ་མྱོང་ཡོད་མ་རེད་ལགས་ད་ཅིག་ཞུས་པ་ཡིན་ནའི་ད་ཅིག་ཅིག་རག་ཡ་ལ་དེ་དེ་ལས་ཁག་པོ་ཅིག་མེད་འགྲོ་བསམ་པར་ཞིག་ཏུགས་སུ་ཡོད་རེད་ད་ཡིན་མ་ཡིན་ནའི་ད་ད་ང་རང་ཚོ་ད་བལ་ཡུལ་ནང་ལ་ད་ཚོགས་པ་ཁག་རེད་སྐྱིད་སྡུག་ཁག་རེད་ད་ནང་བཞིན་གྱི། ནང་པ་ཡིན་པའི་གི་ད་ཅིག་དཔལ་འབྱོར་ཡག་པོ་ཡོད་སྡོད་མཁན་ད་ནང་བཞིན་གི་ད་ང་རང་ཚོ་ཡུལ་ནང་ལ་གཏན་དུ་བཞུགས་སྡོད་མཁན་གི་མི་མང་མང་ཆེ་བ་དཔལ་འབྱོར་ཐོག་ལ་ཡ་དེ་དཔེ་ཡག་པོ་རྐྱང་རྐྱང་འདྲ་པོ་ཞིག་ཏོག་ཙམ་ཡོད་རེད་ད་ནང་བཞིན་གི་ད་བལ་ཡུལ་ནང་ལ་ཡ་ཅིག་ང་ཚོ་ནང་པའི་མི་རིགས་ནི་ཡོད་དོ་ཅོག་དེ་ལ་ཡ་དམིགས་བསལ་གྱི་ག་རེ་ཡོད་ཟེར་ན་ནི་ཅིག་ཆོས་ཕྱོགས་གི་མཛད་སྒོ་དང་དེ་ཚོ་ཐོག་ལ་དཔེ་མི་སྲིད་གི་ད་ཐུགས་མཉེས་པ་དང།

འཇང་དགུན་ཆོས་ཟེར་ཡས་ཀྱི་ཆོས་ཚོགས་དེ་ལ་ཡ་ཨ་ནི་མིང་དེ་ཐོག་མར་བྱུང་སྟངས་དེ་ག་འདྲས་ན་དེའི་ལོ་རྒྱུས་བསྡུས་ཙམ་ཅིག་དགེ་བཤེས་ལགས་ཀྱིས་གསུང་རོགས་གནང།
འཇང་དགུན་ཆོས་ཞེས་པའི་མཚན་ཆོས་ཐོག་ཆེན་པོ་འདི་ད་ཆེས་སྔ་མོ་ཞིག་ནས་བོད་དུ་དར་བ་ཞིག་ཏོག་ཙམ་ཆགས་སྡོད་ཀྱི་ཡོད་རེད་དེ་ཡང་ད་སྤྱི་ལོའི་དུས་རབས་འདྲ་བོ་བྱས་པ་ཡིན་ན་ཨ་ནི་གཅིག་སྟོང་ལྔ་བརྒྱ་ཡས་མས་དེ་འདྲས་ཅིག་ལ་བྱུང་སྡོད་པ་ཅིག་ཏོག་ཙམ་ཆགས་སྡོད་ཀྱི་ཡོད་རེད་དེ་ཡང་ད་རི་བོ་དགེ་ལྡན་པའི་གི་ད་ཨ་ནི་ཐུན་མོང་མ་ཡིན་པའི་ཕྱག་སྲོལ་ཞིག་འོ་དེ་འདྲས་ཅིག་ཡང་ཆགས་ཀྱི་ཡོད་རེད། བར་སྐབས་གཅིག་ལ་ཡ་མཚན་ལ་ཡ་འཇམ་དབྱངས་དགུན་ཆོས་ཞེས་པའི་ཚིག་དག་མ་དག་ནས་དེ་འདྲའི་འབོད་སྲོལ་ཅིག་ཡང་ཏོག་ཙམ་བྱུང་ཡོད་ས་རེད་ཡིན་ན་ཡང་ད་ལྟ་ད་ང་ཚོ་འཇམ་དབྱངས་དགུན་ཆོས་ལ་ཡ་གི་ཨ་ནི་མིང་ངོ་མ་དེ་ག་རེ་ཟེར་ན་ལྷ་སའི་གི་ལྷོ་རྒྱུད་དུ་ཡོད་པའི་གི་ད་ས་ཆ་གཅིག་གི་མིང་ལུང་པ་འཇང་ཟེར་ས་ཞིག་ཡོད་ས་རེད་ཨོ་དེའི་གི་མིང་དེ་ཨ་ནི་འདོགས་སྡོད་ཀྱི་ཡོད་རེད་ཞུ་ཡ་ཡིན་ཨ་ནི་ས་ཆ་དེའི་སྒང་ལ་ཡ་ད་དགོན་པ་ཅིག་ཡ་ཡོད་ས་རེད་དགོན་པ་དེ་གི་ད་མཚན་ལ་ཡ་ཕུ་འཇང་དགོན་པ་ཟེར་ནས། དེ་འདྲའི་འབོད་སྲོལ་ཅིག་ཡ་ཡོད་ས་རེད། བྱས་ན་ད་དེ་གནས་དེ་ནི་ང་ཚོའི་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ད་བྱིན་གྱིས་བརླབས་པའི་གནས་རེད་ཟེར་ནས་ཞུ་གི་ཡོད་རེད། གནའ་སྔ་མོ་ད་ང་ཚོ་སྡེ་ཚོགས་སོ་སོ་གི་ཨ་ནི་དགེ་འདུན་པ་རེད་ད་ནང་བཞིན་གྱི་བཀྲ་ཤིས་ལྷུན་པོ་རེད་ཨ་ནི་རྭ་སྟོད་རེད་རྒྱུད་གྲྭ་སྟོད་སྨད་རེད་ཨ་ནི་དགེ་འདུན་པ་འདི་གྱིས་དེ་ལུང་པ་འཇང་ལ་ཡོང་བྱས་ནས་ཁྱུགས་སུ་ཁྱུགས་སུ་རི་འགར་ལ་ཡར་ད་མཚན་ཉིད་ཀྱི་རྩོད་པ་བསྟད་བསྟད་རྩོད་བྱས་ནས་ཨ་ནི་འགྲོ་སྲོལ་འདི་འདྲ་ཡོད་རེད་གང་ཡིན་ཟེར་ན་ད་དེ་གནས་དེ་སྤྱི་དང

རྩོམ་ཡག་གི་ད་བྱེད་སྒོ་རྣམ་གཞག་དེ་འགོ་བཙུགས་པའི་སྐབས་ལ། ཨ་ནི་སློབ་དཔོན་ཕྱོགས་གླང་ཁོ་རང་དེ་ནས་རྗེས་ཀྱི་བྲག་ཕུག་ཅིག་ནང་ལ་ཡ་སློབ་དཔོན་ཕྱོགས་གླང་གི་ད་ཚད་མ་ཀུན་བཏུས་ཟེར་ཞིག་གི་དེའི་གི་དཔེ་ཆའི་མཆོད་བརྗོད་ཡིན་པ་ཡོད་མཆོད་བརྗོད་དེའི་ད་ཚིག་དེ་ལ་ཡ་ཚད་མར་གྱུར་པ་འགྲོ་ལ་ཕན་བཞེད་པ་སྟོན་པ་བདེ་གཤེགས་སྐྱོབ་ལ་ཕྱག་འཚལ་ནས་ཚད་མ་སྒྲུབ་ཕྱིར་རང་གི་གཞུང་ཀུན་ལས་བཏུས་ཏེ་སྣ་ཚོགས། འཐོར་རྣམས་འདིར་གཅིག་བྱ་ཟེར་ནས། འདི་འདྲས་ཀྱིས་ད་ཅིག་ཤོ་ལོ་ཀ་གཅིག་པོ་དེ་ཡི་གེ་བྲག་ཕུག་གི་ཕྱི་ལོགས་ལ་ཡར་རྡོ་གཅིག་སྒང་ལ་ཡར་བྲིས་བྱས་ནས། སློབ་དཔོན་ཕྱོགས་གླང་ཁོ་རང་ཨ་ནེ་ཕྱི་རུ་ཡར་བསོད་སྙོམས་ལ་ཕེབས་ནས་ལུས་བསྲང་བ་རེད་ཟེར་ནས་ལོ་རྒྱུས་ཤིག་ཡོད་རེད། ཨ་ནེ་བསོད་སྙོམས་ནས་ཨ་ནེ་ཕྱི་ལ་ཡར་ཨ་ནེ་ཕེབས་པའི་སྐབས་ལ་ཡར། ཕྱོགས་གླང་གིས་ད་ཚད་མ་ཀུན་བཏུས་ཀྱི་མཆོད་བརྗོད་ཀྱི་གཞུང་དེ་ཅིག་ཤོ་ལོ་ཀ་གཅིག་དེ་བྲིས་ནས་བཞག་པའི་སྐབས་ལ། བསོད་སྙོམས་ནས་ཚུར་ཕེབས་ཡོང་དུས་ཙ་ན་འདི་ཨ་ནེ་བསུབས་ནས་བཞག་ཡོད་རེད། དེ་ནི་བསུབས་ནས་བཞག་ཡོད་དུས་ཙ་ན་ཡང་སྐྱོར་སང་ཉིན། སློབ་དཔོན་ཕྱོགས་གླང་གིས་བྲིས་ནས་ཡང་སྐྱོར་བསོད་སྙོམས་ལ་འདུག་སེ་ཕེབས་ཡོད་རེད་ཟེར་ཡང་སྐྱོར་བསོད་སྙོམས་ཕེབས་དུས་ཙ་ན་ཡང་སྐྱོར་བསུབས་ནས་བཞག་ཡོད་རེད། ཨ་ནི་བསུབས་ནས་བཞག་དུས་ཙ་ན་ཨ་ནི་ག་རེ་བྱས་རེད་ཟེར་དུས་ཨ་ནི་སློབ་དཔོན་ཕྱོགས་གླང་གིས་ད། ཐེངས་གསུམ་རྣམ་པ་ཨ་ནི་འདི་འདྲ་བྱས་ནས། ཨ་ནི་གསུམ་པ་དེ་ལ་ཡ། ཁྱེད་རང་སུ་ཡིན་པས། ཁྱེད་རང་གལ་སྲིད། ང་མཉམ་དུ་རྩོད་པ་བྱེད་འདོད་ཡོད་ན་ནི་རྩོད་པ་བྱས་ནས་འགྲིག་གི་རེད་ཟེར་ཨ་ནི་ཡི་གེ་འདི་མ་བསུབ་རོགས་བྱེད། འདི་འདྲའི་ལབ་དུས་ཙ་ན་དེ་ནི་དགོང་དག་ཡང་སྐྱོར་བསོད་སྙོམས་ལ་ཕེབས་ནས་ཚུར་ཕེབས་སྐབས་ལ་དེ་ནི་ཕྱི་རོལ་པ་དེ་དེ་ནི་ཨ་ནི་སློབ་དཔོན་ཕྱོགས་གླང་གི་བྲག་ཕུག་ནང་ལ་འདུག་སེ་བཞུགས་བསྡད་ཡོད་རེད་ཟེར་གི་འདུག་ད་བཞུགས་བསྡད་པའི་སྐབས་ལ་དེ་ནི་ཕྱོགས་གླང་མཉམ་དུ་ལ་ཁོ་རང་གཉིས་རྩོད་པ་བྱས་རྩོད་པ་བྱས་ནས་ད། སློབ་དཔོན་ཕྱོགས་གླང་གིས་དེ་ནི་ཚད་མའི་གཞུང་ཐོག་ལ་ཡར་རྩོད་པ་འདུག་སེ་བྱེད་དུས་ཙ་ན་དེ་ནི། ཕྱི་རོལ་པ་དེ་རྩོད་པ་ཕམ་ནས་དེ་ནས་ཁོ་རང་གི་ཁོང་ཁྲོ་ཞེ་པོ་ཟ་ནས་ཨ་ནེ་དཔེ་སྨྱོན་པ་འདྲ་བོ་ཆགས་ནས་དེ་ནས་ཅི་ཡོང་ཙམ་བྱས་ནས་དེ་ནས་ཁོ་རང་གི་ཁ་ནས་མེ་འབར་དེ་ནས་སློབ་དཔོན་ཕྱོགས་གླང་གི་ན་བཟའ་གི་སྣེ་འདི་ནས་ཨ་ནེ་འདུག་སེ་ཅིག་ཨ་ནེ་མེ་ཡིས་ཚིག་ནས་ཨ་ནེ་ཁོ་བྲོས་ཕྱིན་ནས་དེ་ནས་ད་སློབ་དཔོན་ཕྱོགས་གླང་གིས་དགོངས་པ་ཤུགས་ཆེན་པོ་ཞིག་བཞེས་ནས་སེམས་ཅན་མ་རུང་བ་ཨ་ནེ་འདི་འདྲ་བ་ཞིག་ཀྱང་ད་ངེད་ཀྱིས་འདུལ་མ་ཐུབ་ན་ད་ངེད་ཀྱིས་སེམས་ཅན་ཐམས་ཅད་ཀྱི། དོན་དེ་ག་འདྲ་སེ་བྱེད་དགོས་རེད་ཟེར་ནས་དེ་འདྲ་ཅིག་ད་ཐུགས་ལ་དགོངས་པ་བཞེས་པ་རེད། དེ་ནས་ད་ཚད་མ་ཀུན་བཏུས་དེ་བརྩམས་པས་ད་དེ་ད་མི་ལ་ཕན་པ་ཅིག་ཡོང་ས་མ་རེད་བསམས་ནས་དེ་སློབ་དཔོན་ཕྱོགས་གླང་གིས་དེ་ནས་ད་རྡོ་དེ་འདྲ་ཅིག་བར་སྣང་ལ་གཡུགས་བཏང་བ་རེད། སྨོན་ལམ་བརྒྱབ་བྱས་འདུག་པ། རྡོ་དེ་ད་གནམ་ལ་གཡུགས་ནས་གནམ་ནས་མར་ཟག་ཡོད་མ་རེད་ཟེར། ད་མ་ཟག་དུས་ཙ་ན་ཨ་ནི་ག་རེ་བྱེད་ཨ་ནི་ད་ག་རེ་ཡིན་ན་བསམ་ནས་དེ་ནི་གནམ་ལ་ཡར་འདུག་སེ་བལྟས་པའི་སྐབས་ལ་ཡར་ད་ནི་བར་སྣང་སྒང་ལ་ཡར་ཨ་ནི་ཨ་ནི་སྤྲིན་པ་དཀར་པོ་རྡོག་རྡོག་ཞིག་དེའི་ནང་ན་བ་ནས་ཨ་ནི་རྗེ་བཙུན་འཇམ་པའི་དབྱངས་ཀྱིས་ཨ་ནི་གསུང་བྱོན་ནས་ད་ཁྱོད་ཚད་མ་རྣམ་འགྲེལ་དེ་མུ་མཐུད་ནས་བརྩམས་ཤོག་ཨ་ནི་མ་འོངས་པ་ན་ད་སེམས་ཅན་དང་ཁོ་ནི་དྲ་གནས་པའི་མི་ཞིག་གི་ཕན་ཐོགས་ཆེན་པོ་དང་ཨ་ནི་རླབས་ཆེན་པོ་ཞིག་ཡོང་བ་འདུག་ཨ་ནི་རྗེ་བཙུན་འཇམ་པའི་དབྱངས་ཀྱིས་ལུང་བསྟན་འདུག་སེ་གནང་བ་རེད་ཞེས་གསུངས། གསུང་ཚུལ་དེ་འདུག་བ། དེ་ནི་ཕྱོགས་གླང་གིས་དེ་ནི་ད་ཚད་མ་ཀུན་བཏུས་དེ་བརྩམས། ད་རང་གི་རྡོ་དེ་ནམ་བུ་ཡ་དེ་ཕྱིས་སུ་དེ་ནི་ད་བོད་ལ་ཡ་དེ་ཨ་ནེ་ལུང་པ་གཙང་ཟེར་ས་དེ་ལ་རྡོ་དེ་ཟགས་ནས་གནས་དེ་ད་ན་ཨ་ནེ་རྩ་ཆེན་པོ་ཆགས་ཡ་གཅིག་རྒྱུ་མཚན་དེ་ནི་རེད་འདུག།
དགེ་བཤེས་ངག་དབང་བསྟན་དར་ལགས་ནི་བོད་དང་བལ་ཡུལ་གྱི་ས་མཚམས་གཙུམ་ནས་ཡིན་པ་དང། གདན་ས་ཆེན་པོ་སེར་བྱེས་མཁས་སྙན་གྲྭ་ཚང་དུ་ལོ་ཉི་ཤུ་ལྷག་ཙམ་གྱི་རིང་མཚན་ཉིད་གསན་ནས་དགེ་བཤེས་བཏང་གནང་བ་དང། དེ་རྗེས་རྡ་རམ་ས་ལར་སྐར་རྩིས་ནག་རྩིས་ལ་སྦྱངས་བརྩོན་གནང་སྟེ་ད་ཆ་འཕགས་ཤིང་ཉེ་འཁྲིས་སྐྱིད་གྲོང་བཙུན་དགོན་ཐུགས་རྗེ་ཆོས་གླིང་གི་སློབ་དགེ་གནང་གི་འདུག་ལ་ཁོང་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱི་ཚོགས་གཙོའི་ཐུགས་འགན་བཞེས་བཞིན་ཡོད་པ་རེད། གོང་དུ་གསན་པའི་ཤེས་ཡོན་སློབ་གསོའི་ལེ་ཚན་དེའི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་གསུམ་ལོའི་ཟླ་བ་དང་པོའི་ཚེས་བདུན་ནས་ཉིན་གྲངས་གསུམ་གྱི་རིང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་ཝཱ་ར་ཎཱ་སིར། སྤྱོད་འཇུག་ཆེན་མོའི་བཀའ་ཁྲིད་གནང་འདུག་པའི། ཚན་པ་བཅུ་དགུ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འཛམ་གླིང་གི་ཚན་རིག་པ་མང་པོ་ཞིག་གིས་སྤོབས་པ་དང་གདེང་ཚོད་ཆེན་པོའི་ཐོག་ནས་ཀླད་པ་ཁོ་ན་ལས་ཤེས་པ་གཏན་ནས་མེད་པར་འདོད་ཀྱི་ཡོད་ལ། ཁོང་རྣམ་པས་དུས་ཡུན་རིང་པོར་ཀླད་པ་ལ་བརྟག་དཔྱད་དང་ཞིབ་འཇུག་བྱས་པའི་ཉམས་མྱོང་ངོ་མཚར་ལྡན་པ་མང་པོ་ཞིག་གསུང་རྒྱུ་ཡོད་པ་ཡང་བཤད་མ་དགོས་པ་སྟེ། རིགས་གཅིག་རྐང་འཛིན་པ་དག་གིས་རང་རང་གི་ཆེད་ལས་ལ་ཞིབ་ཚགས་ལྡན་པའི་འགྲེལ་བཤད་བསྐྱོན་ཐུབ་ཀྱི་ཡོད་པ། ང་ཚོའི་མཐོང་ཆོས་སུ་ཡོད་པ་དེ་ཡིན། འོན་ཀྱང་ནམ་རྒྱུན་ནས ྋགོང་ས ྋརྒྱལ་དབང་མཆོག་གིས་འཛམ་གླིང་ནུབ་ཕྱོགས་པ་གཙོ་བོར་གྱུར་པའི་ཚན་རིག་པ་མང་པོ་ཞིག་དང་འབྲེལ་འདྲིས་དང་རྒྱུས་ལོན་གནང་ནས། ཧ་ལམ་ལོ་ངོ་བཅུ་ཕྲག་བཞི་འདས་པའི་བརྒྱུད་རིམ་གྱི་ཁྲོད་དུ། ཐུགས་ལ་མྱོང་རྟོགས་ཟབ་མོ་ཞིག་བྱུང་པ་ནི། ཚན་རིག་པ་ཚུད་པའི་རིགས་གཅིག་རྐང་འཛིན་པ་དག་ལ་ཐུན་མོང་གི་ཁྱད་ཆོས་ཤིག་ཡོད་པ་ནི། རང་གི་ཆེད་ལས་ལ་གོ་རིམ་ལྡན་པ་དང་ཞིབ་ཚགས་ལྡན་པ། ཞིབ་འཇུག་གི་གྲུབ་དོན་ལ་སྤོབས་པ་ལྡན་པའི་ངང་ནས་འགྲེལ་བཤད་ཧ་ཅང་ཡིན་མདོག་ཁ་པོ་མང་པོ་ཞིག་སྐྱོན་གྱི་ཡོད་པ་ལ་ནང་བསྟན་གྱི་མཚན་ཉིད་རིག་པའི་སྤྱི་སྒྲོམ་ལས་འཕྲོས་པའི་དོགས་འདྲི་བྱེད་པའི་ཚེ་ན། བར་མཚམས་ཞིག་ནས་སྔར་གྱི་རང་ལུགས་བཞག་པ་དང་གཞན་ལུགས་དགག་པ། རྩོད་པ་སྤོང་བ་བཅས་ཀྱི་རང་བཞིན་ལྡན་པའི་ལྟ་གྲུབ་ཀྱི་སྒྲོམ་གཞི་ལ་གཏད་སོ་དེ་ཙམ་མེད་པར་འགྱུར་བ་དང། རྟགས་དང་གཏན་ཚིགས་ཀྱི་ལམ་ནས་ཁོང་ཚོའི་རྩ་བའི་དམ་བཅའ་ལ་ནང་འགལ་གང་ཞིག་འབྱུང་གི་ཡོད་པ་སོགས་ཤིན་ཏུ་ཞིབ་ཚགས་ཀྱི་ལམ་ནས་ར་སྤྲད་དེ་བགྲོ་གླེང་བྱས་པའི་མཐའ་མར། ཁོང་ཚོའི་ལྟ་གྲུབ་ཕལ་ཆེར་ཞིག་གཞི་མེད་འཐོར་ཞིག་ཏུ་འགྲོ་བ་དེ་ཡིན་ལ། བར་སྐབས་ཅིག་ལ་གོང་ས་མཆོག་ཉི་ཧོང་དུ་ཕེབས་ནས་ཡུལ་དེ་གའི་ཚན་རིག་པ་ཁག་ཅིག་དང་མཇལ་འཕྲད་གནང་ཡོད་པ་དང། དེའི་ནང་གི་ཚན་རིག་མཁས་པར་གྲགས་པ་ཞིག་གིས་ཞིབ་བཤེར་དང་རྟོག་དཔྱད་ཀླད་པ་ཁོ་ནས་བྱེད་ཀྱི་ཡོད་པ་ལས་རྣམ་པར་ཤེས་པ་ཞེས་པ་ཞིག་གཏན་ནས་ཡོང་མི་སྲིད་པའི་དམ་བཅའ་དྲག་པོ་འཛིན་མཁན་གང་ཞིག་ལ་གོང་ས་མཆོག་དཔག་བྱས་ནས་གལ་སྲིད་རྣམ་པར་ཤེས་པ་མེད་པ་ཡིན་ན་མི་ཁག་ཅིག་གིས་རང་ཉིད་མ་སྐྱེས་ཡར་སྔོན་གྱི་གནས་ཚུལ་མང་དག་དྲན་མཁན་ཡོད་པ་དང། སྐྱེ་བ་སྔ་མའི་སྐྱེས་ཁྱིམ་དང་ཕ་མའི་མིང། སྡོད་ཁང་གང་དུ་ཡོད་པ་སོགས་མ་འཕྱུགས་མ་ནོར་བར་བཤད་ཐུབ་མཁན་གྱི་མི་ཉུང་ཤས་ཤིག་རྒྱུན་ཆད་མེད་པར་འབྱུང་གི་ཡོད་པ། དེ་ཚོའི་དྲན་པ་གང་ནས་བྱུང་བའི་དོགས་འདྲི་གནང་བ་ལ། ལན་འདེབས་གསལ་པོ་མེད་པར་དམ་ཚིག་གི་རང་བཞིན་ལ་གནས་པ་ལྟ་བུ་ཡང་ཡང་ཡོང་གི་ཡོད་པ་དེས་ང་ཚོར་བསྟན་པ་ནི། ཁས་ལེན་བྱ་འདོད་མིན་ལ་ལྟོས་པ་མེད་པར་ཀླད་པ་ཁོ་ན་ལས་འདས་པའི་ཤེས་བྱ་ཞིག་ཡོད་པ་སྟོན་གྱི་ཡོད་པ་དེ་ཡིན།

སྐྱེ་བ་སྔ་ཕྱི་ཟེར་ཡ་དེ། ཤེས་པའི་རྒྱུད་སྒང་ལ་འགྲོ་དགོས་རེད། ཤེས་པའི་རྒྱུན་ལ་ཉེར་ལེན་གྱི་རྒྱུ་དགོས་རེད། ཉེར་ལེན་གྱི་རྒྱུ་ལ་རང་དང་རིགས་འདྲ་བ་ཞིག་དགོས་རེད། དེ་འདྲ་ཡིན་དུས་རྩ་ནས། མངལ་དུ་ཉིང་མཚམས་སྦྱར་མ་ཐག་པའི་གནས་སྐབས་ཀྱི་ཤེས་པ་དེ། དེ་མ་ཐག་རྐྱེན་ཤེས་པ་སྔ་མ་ཞིག་དགོས་རེད། དུ་ཟེར་ནས་ད་འགྲོ་བསྡད་ཀྱི་ཡོད་རེད། འདི་རྒྱུ་མཚན་འདུག་ག། ཨེ་ནི། དབུ་མ་བཞི་བརྒྱ་པའི་ནང་ལ་གསུངས་པ་ནང་བཞིན་རེད། སྐྱེ་བ་སྔ་མ་དྲན་མཁན་འདུག་ག། ཅེས་གསུང་གི་འདུག་ག། ནང་པ་གཅིག་པོ་མ་རེད་ཨང་ད་ད་གིན་བཤད་མ་ཐག་པ་ནང་བཞིན་ཇེན་དང། མུ་སྟེགས་པའི། གྲུབ་མཐའ་མང་པོ་གཅིག་གིས་སྐྱེ་བ་སྔ་ཕྱི་དེ། གསུང་བསྡད་ཀྱི་ཡོད་རེད། རྒྱ་གར་གྱི། ཞི་གནས་དང་ལྷག་མཐོང། ལ་སོགས་པའི་སྐད་དང། ཉམས་ལེན་བྱེད་ཡ་ཡོད་བསྡད་པའི་ཆོས་བརྒྱུད་དེའི་ནང་ལ་སེམས་ཀྱི་འགྲེལ་བཤད་དེ་མང་ཡིན་པ་འདྲ།

གཅིག་གི་དྲན་པ་དང་ཤེས་བཞིན་ཟེར་དེ་དེ་དགོས་ཀྱི་ཡོད་པ་ཨེ་ནི་དེའི་འགལ་རྐྱེན་སེམས་ཀྱི་རྨུགས་པོ་ཟེར་ཡ་རེད་པ་ཨེ་ནི་ཅིག་བྱིང་བ་དང་རྒོད་པ་ཟེར་བཟོ་འདྲ་དེ་མང་པོ་ཅིག་ཐོན་ཡོང་གི་ཡོད་རེད་པ། ད་ག་ནང་བཞིན་གྱིས་འདོད་ཡོན་ལ་ཆགས་པའི་འདོད་པའི་ཉོན་མོངས་དེ་དེ་ལ་ཉེས་དམིགས་སུ་བལྟས་ནས་རང་དེ་ལས་ཐར་འདོད་ཨ་ནི་ཨེ་ནི་ཅིག་ཁམས་གོང་མ་འདོད་པ་ལ་རགས་པ་ཁམས་གོང་མ་ལ་ཞི་བར་བལྟས་ནས་ཞི་རགས་ཀྱི་རྣམ་པ་ཅན་གྱི་ཟེར་ཙ་ན་ལུས་པོའི་སྐད་ཆ་མ་རེད་པ། གཙོ་བོ་བསམ་བློའི་སྒང་ནས་བཤད་བསྡད་ཀྱི་འདུག་ག་ས་དེ་འདྲ་ཡིན་དུས་རྒྱ་གར་གྱི་མུ་སྟེགས་པའི་ཆོས་ལུགས་དང་གཅིག་སངས་རྒྱས་པའི་ཆོས་ལུགས་དང་ཇེན་དང་དེ་ཚོའི་ནང་ལ་ཡང་ཕལ་ཆེར་སེམས་ཀྱི་རྣམ་གཞག་དེ་མང་པོ་ཅིག་ཡོད་བཟོ་ཞིག་འདུག། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཀླད་པ་དང་ཤེས་པའི་སྐོར་མང་པོ་ཞིག་ཡང་ཡང་བཤད་དགོས་པར་ཐུག་གི་ཡོད་པ་དེ་ནི་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་གཞི་རྩའི་ལྟ་གྲུབ་ལ་ཐུག་གི་ཡོད་པ་སྟེ། ནང་པའི་ཆོས་ལུགས་ཀྱི་གཞི་རྩའི་དམིགས་ཡུལ་མཐར་ཐུག་པ་ནི། ཚེ་རབས་ཕྱི་མ་དང་ཕྱི་མ་རྣམས་སུ་བདེ་འགྲོའི་ལྷ་དང་མི་ཡི་ལུས་རྟེན་རྙེད་ཐབས་དང། དེ་རྙེད་ནས་བསམ་བློ་ཡར་རྒྱས་སུ་བཏང་བ་དང་བསྡོངས་ནས། ནམ་ཞིག་གི་ཚེ་ན། འདོད་ཁམས་ཀྱི་ཉོན་མོངས་གཏན་དུ་སྤངས་ནས་ཐར་བའི་གོ་འཕང་ཐོབ་པའམ། ཡང་ན་ཁམས་གསུམ་གྱི་ཉོན་མོངས་རྣམས་སྤངས་ནས་གྲོལ་བར་འགྱུར་བ་དང། ཐར་བའི་གོ་འཕང་དེ་ཙམ་གྱིས་ཀྱང་ཚིམ་པར་མ་བྱས་པར། གཞན་དོན་དུ། ལྟ་སྤྱོད་ལ་རླབས་ཆེན་མང་པོ་བསྐྱངས་པའི་སྟོབས་ཤུགས་ལ་བརྟེན་ནས། ཐམས་ཅད་མཁྱེན་པའི་གོ་འཕང་མངོན་དུ་བྱེད་པའི་ཆེད་དུ་ནང་པའི་ཆོས་ལུགས་ལ་འཇུག་གི་ཡོད་པ་དེ་ཡིན་ལ། དེ་ཉིད་ཀྱི་རྨང་གདན་གལ་འགངས་ཆེ་ཤོས་ཤིག་ནི། དེ་དག་ཡོད་ཚད་རྣམ་པར་ཤེས་པ་ལ་བརྟེན་ནས་ཡོད་པ་དེ་ཡིན་པས། དཔེར་ན་དཀར་ནག་གི་ལས་གང་ཞིག་གསོག་པའི་གཞི་དེ་ཉིད་རྣམ་ཤེས་ཀྱི་སྟེང་ལ་བསྒོ་དགོས་པ་དང། བག་ཆགས་དེ། དུས་ཡུན་རིང་ཐུང་ལ་ལྟོས་པ་མེད་པར། ཇི་སྲིད་འབྲས་བུ་མ་སྨིན་གྱི་བར་དུ། ཆུད་མི་འཛའ་བར་གསུང་གི་ཡོད་པ་དེ་ཡིན་ལ། ལྷག་པར་དུ། དངོས་པོ་རྣམས་སྐྱེད་པར་བྱེད་པའི་རྒྱུ་ལ། དངོས་རྒྱུ་དང་བརྒྱུད་རྒྱུ། ཉེར་ལེན་དང། ལྷན་ཅིག་བྱེད་རྐྱེན་ལ་སོགས་པ། སྣ་ཚོགས་ཤིག་ཡོང་གི་ཡོད་པ་དེ་དག་གིས། ཅི་ཞིག་ནན་ཏན་དུ་བསྒྲུབ་ཀྱི་ཡོད་པ་ནི། དངོས་པོ་གང་ཞིག་འགྲུབ་པའི་ཉེར་ལེན་ལ། དངོས་པོ་དེ་ཉིད་རང་གི་ངོ་བོར་སྐྱེད་དགོས་པ་སྟེ། རྣམ་པར་ཤེས་པའི་ཉེར་ལེན་ལ། རྣམ་པར་ཤེས་པ་ཞིག་ངེས་པར་དུ་དགོས་པའི་སྟབས་ཀྱིས། ཕ་དང་མའི་ཁུ་ཁྲག་འདྲེས་ནས་ཉིང་མཚམས་སྦྱར་མ་ཐག་པའི་རྗེས་ཀྱི་རྣམ་པར་ཤེས་པ་དེ། དེའི་སྔ་ལོགས་སུ་བྱུང་བའི་རྣམ་པར་ཤེས་པ་དེ་མ་ཐག་པ་དེས་སྐྱེས་པ་དེ་ཡིན་ལ། དེ་ཡང་མགོན་པོ་མཆོག་གིས་རྒྱ་གར་གྱི་གནའ་བོའི་ཆོས་ལུགས་ཀྱི་ནང་ནས་ཕྱི་རོལ་གྲངས་ཅན་པ་དང་གཅེར་བུ་པ། ནང་པ་སངས་རྒྱས་པ་བཅས་དེ་དག་གིས་སྐྱེ་བ་སྔ་ཕྱི་འདོད་ཀྱི་ཡོད་པ་དང། སྐྱེ་བ་སྔ་ཕྱི་འདོད་ཅེས་པའི་སྐྱེ་བ་གཞི་ལ་བཞག་ས་དེ་ཡང་རྣམ་ཤེས་ཀྱི་སྟེང་ལ་བཞག་དགོས་པ་དང་ལྷག་པར་དུ་རྒྱ་གར་གྱི་གདོད་མའི་ཆོས་ལུགས་ཆེ་ཁག་ཕལ་ཆེར་ཞིག་གིས་བསམ་གཏན་དང། གཟུགས་མེད་ཀྱི་ཏིང་ངེ་འཛིན་སོགས་སེམས་རྩེ་གཅིག་པའི་སྒོམ་ལ་ཉམས་ལེན་བྱེད་ཀྱི་ཡོད་པ་དང། རྨང་གཞི་དེའི་སྟེང་དུ་ཞི་རགས་ཀྱི་རྣམ་པ་ཅན་གྱི་འཇིག་རྟེན་པའི་ལྷག་མཐོང་གི་ཉམས་ལེན་དེ་དག་གི་ནང་དུ་དྲན་པ་དང། ཤེས་བཞིན་ལ་སོགས་པ་སེམས་བྱུང་དེ་དག་འབྱུང་གི་ཡོད་པ་དང།

ཆོས་ལུགས་དེ་དག་གི་ནང་དུ་རྣམ་པར་ཤེས་པའི་སྐོར་དེ་ཙམ་འབྱུང་གི་མེད་པའི་གཞི་རྩའི་ཁྱད་ཆོས་དེ་དག་གསལ་སྟོན་མཛད་པ་ནི་དེ་རིང་གི་བཀའ་ཁྲིད་འདིའི་ནང་གི་ལམ་སྟོན་གལ་འགངས་ཆེ་ཤོས་དེ་ཡིན། ད་སངས་རྒྱས་པའི་གཞུང་ནང་ལོགས་ལ་དེ་ནང་བཞིན་སེམས་ཀྱི་རྣམ་གཞག་དེ་མང་པོ་ཞེ་པོ་ཅིག་ཐོན་བསྡད་ཀྱི་འདུག་ག། ཟེར། དེ་རིང་ཁ་སང་ཚན་རིག་པའི་ནང་ནས་ད་གཞི་ནས་ནང་ཤེས་པ་ཟེར་ཏེ་དོ་སྣང་གསར་པ་ཞིག་སླེབས་ཡོང་དུས་ཤེས་པའི་རྣམ་གཞག་གི་འགྲེལ་བཤད་ཡག་ཤོས་དེ་ནང་པའི་གཞུང་ནང་ལ་ཡོད་བསྡད་པ་དེ་ད་གསལ་པོ་ཆགས་རེད་ས་དེ་འདྲ་ཡིན་དུས། ཚན་རིག་པ་མང་པོ་གཅིག་གིས་ནང་པའི་གཞུང་གི་ནང་ནས་ཤེས་པའི་རྣམ་གཞག་འགྲེལ་བཤད་རྒྱབ་བསྡད་དེ་ད་ཤེས་པའི་ནང་ནས་ད་ཅིག་ཁོང་ཁྲོ་ཟེར་ཡག་ལྟ་བུ་ང་རྒྱལ་ཟེར་ཡག་ལྟ་བུ་ཅིག་དེ་ཚོའི་གྲས་ལ་ཨ་ནི་གཉེན་པོ་བསྟེན་སྟངས་ག་འདྲ་ཤེས་པ་ཁོ་རང་གི་སྟེང་ནས་གཉེན་པོ་བསྟེན་སྟངས

བརྟག་དཔྱད་བྱས། བྱས་ཡོང་དུས་གྲུབ་འབྲས་ཁ་ཡོད་ལག་ཡོད་ཀྱི་ར་འཕྲོད་པ་ཆགས་ཡོང་དུས་ཙང་ནས་དམིགས་བསལ་དོ་སྣང་བྱེད་ཀྱི་འདུག་ད་དེ་ལྟ་བུའི་སངས་རྒྱས་པའི་གཞུང་ཟེར་བ་དེ་གི་ཕྱོགས་གཅིག་ནས་འཇིག་རྟེན་བཀོད་པ་པོ་མི་འདོད་པ་བྱས་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་རེད། རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་ཙམ་གྲངས་ཅན་ལྷར་མེད་པ་དང་གཅིག་ད་ག་ནང་བཞིན་གྱི་ཨ་ནི་ད་འདི་གཅེར་བུ་པས་གཅིག་པ་འདོད་ཀྱི་ཡོད་རེད་རེད་དེ་ཡིན་ནའི་ད་ཁྱད་པར་གཅིག་དེ་ག་རེ་ཡོད་ཟེར་ལབ་པ་ཡིན་ན་བདེ་སྡུག་གི་རྒྱུ་བྱེད་པ་པོ་དང་བདེ་སྡུག་གི་འབྲས་བུ་མྱོང་བ་པོའི་བདག་ཕུང་པོ་ལས་དོན་གཞན་པའི་བདག་ཡོད་པ་རེད། གཅེར་བུ་པས་བདག་དེ་འདོད་ཀྱི་ཡོད་པ་རེད། གྲངས་ཅན་པའི་གྲངས་ཅན་ལྷ་མེད་པ་ཡིན་ནའི་བདག་དེ་འདོད་ཀྱི་ཡོད་པ་རེད། སངས་རྒྱས་པས་བདེ་སྡུག་ལོངས་སྤྱོད་པ་པོའི་བདག་རང་རྐྱ་བ་དེ་འདྲ་ཅིག་མི་འདོད་པ་རེད། དེ་འདྲ་ཡིན་དུས་ཙང་ནས་སངས་རྒྱས་པའི་ཆོས་ཀྱི་ལོངས་སྤྱད་བྱའི་ཆོས་དེ་ཡི་དེ་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ། ལོངས་སྤྱོད་པ་པོའི་བདག་དེ། ཕུང་པོ་ལ་ལྟོས་ནས་གྲུབ་བསྡད་མཁན། དེ་འདྲ་ཡིན་དུས་རྟེན་ཅིང་འབྲེལ་པར་འབྱུང་བ་ཟེར་ཡག་དེ་གསུང་གི་འདུག་ག། བདག་འདོད་མཁན་དེས་དེ་ཀའི་ཕྱིའི་དངོས་པོ་དེའི་རྟེན་ཅིང་འབྲེལ་པར་འབྱུང་བའི་དོན། ཧ་ལམ་ཅིག་ཁས་ལེན་པར་སོང་བའི་བཟོ་འདྲ་ཅིག་རེད་དེ། ཡིན་ནའི་ལོངས་སྤྱོད་པ་པོའི་བདག་རྟག་གཅིག་རང་དབང་བཤད་ཡོང་དུས་ཙང་ནས་རྟེན་འབྱུང་གི་དོན་དེ་ཚང་གི་མི་འདུག་ག། སངས་རྒྱས་པས་རྟེན་ཅིང་འབྲེལ་པར་འབྱུང་བ་ཟེར་ཡག་གི་ལྟ་གྲུབ་དེ་གསུང་ཡོང་གི་ཡོད་རེད།
ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ནས་མུ་མཐུད་བརྒྱུད་བསྒྲགས་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ་ད་ལྟ་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་གཞུང་རྩོམ

བཀའ་བློན་སྦུག་ནི་ལོ་རྒྱུས་ཐོག་རྒྱ་གར་དང་བོད་ཀྱི་ས་མཚམས་ཀྱི་ཚོང་འབྲེལ་གྱི་ལྟེ་གནས་ཆེ་ཤོས་དེ་ཡིན་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་གོང་བོད་ནས་བྲོས་བྱོལ་དུ་ཡོང་བའི་བོད་མི་མང་པོ་ཞིག་དང་ཚོང་གཉེར་བྱེད་མཁན་གྱི་བོད་རིགས་མང་པོ་ཞིག་བསྡད་ཡོད་པས་བོད་མི་རྒྱ་གར་ནང་འདུས་སྡོད་བྱེད་ས་གཙོ་བོ་ཞིག་ཡིན། དེར་བརྟེན་རྒྱ་ནག་གཞུང་གིས་བཀའ་བློན་སྦུག་ནི་བོད་ཀྱི་ལོག་སྤྱོད་པ་ཚོ་འདུས་སྡོད་བྱེད་སའི་ས་ཁུལ་གནད་འགག་ཅན་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད། རྒྱ་ནག་གཞུང་གིས་བོད་ལ་དྲག་གནོན་བྱས་རྗེས་སུ་ཡང་བོད་རིགས་འབོར་ཆེན་རྒྱ་གར་ནང་བྲོས་བྱོལ་དུ་ཡོང་བའི་ཁོངས་ནས་མི་མང་པོ་ཞིག་བཀའ་བློན་སྦུག་ཏུ་བསྡད་ཡོད་པ་ལྟར་ང་ཚོ་ཡང་བཀའ་བློན་སྦུག་ཏུ་ལོ་གཅིག་མ་ཟིན་ཙམ་བསྡད་པ་ཡིན། རྒྱ་གར་དུ་འབྱོར་བའི་རྗེས་ང་ཚོར་རྒྱ་ནག་གཞུང་གིས་འཛིན་བཟུང་བྱེད་པའི་ཉེན་ཁ་མེད་ན་ཡང་སློབ་གཉེར་གྱི་ཁོར་ཡུག་བརླགས་པས་མུ་མཐུད་སློབ་གཉེར་ཇི་ལྟར་བྱེད་དགོས་མིན་གྱི་ཐད་ལ་བསམ་གཞིགས་བྱེད་བཞིན་པའི་སྐབས་སུ། གསར་དུ་ཚུགས་མ་ཐག་པའི་སྦག་ས་ཆོས་སྒར་གྱི་སྐོར་གོ་ཐོས་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་གསུམ་པའི་ནང་ལྷ་སར་གཡུལ་འཁྲུག་བྱུང་བའི་རྗེས་བོད་མི་ཁྲི་ཕྲག་མང་པོ་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་རྒྱ་གར་འབྲུག་འབྲས་ལྗོངས་བཅས་སུ་བཙན་བྱོལ་དུ་འབྱོར་བའི་ཁོངས་སུ་ཡོད་པའི་གྲྭ་བཙུན་འདི་དག་ལ་མུ་མཐུད་ནས་ནང་ཆོས་སློབ་གཉེར་གྱི་གོ་སྐབས་ཐོབ་པའི་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གཞུང་ལ་མཐུན་རྐྱེན་ཞུ་སྐུལ་མཛད་པ་བཞིན་སྦག་སར་དགེ་འདུན་པ་རྣམས་ཀྱི་ཆེད་དུ་ཆོས་སྒར་དང་པོ་དེ་གསར་འཛུགས་གནང་བ་རེད། སྦག་ས་ཆོས་སྒར་ནི་ནུབ་བྷང་གལ་མངའ་སྡེའི་ཁོངས་དང་འབྲུག་གི་ས་མཚམས་དང་ཉེ་བར་ཡོད། སྦག་ས་འདི་སྔ་མོ་རྒྱ་གར་གྱི་དབྱིན་ཇིའི་སྲིད་གཞུང་གིས་བཙན་བཟུང་བྱས་པའི་སྐབས་བཙོན་ཁང་ཆེན་པོ་ཞིག་ཡིན་འདུག་ལ་བཙོན་ཁང་ཤིན་ཏུ་བཙན་པོ་དང་སྐད་གྲགས་ཅན་ཞིག་ཀྱང་ཡིན་ཚོད་འདུག་བདག་ཉིད་ཆེན་པོ་གྷན་དྷི་དང་རྒྱ་གར་གྱི་སྲིད་བློན་ཐོག་མ་ནེ་ཧེ་རུ་ཡང་སྦག་སའི་བཙོན་ཁང་དུ་བཀག་སྐྱིལ་བྱས་མྱོང་བའི་ལོ་རྒྱུས་གོ་ཐོས་བྱུང། བོད་མི་རྣམས་ཐོག་མར་བཙན་བྱོལ་དུ་ཡོང་སྐབས་སྦག་ས་ཆོས་སྒར་གྱི་ནང་དོན་རིག་པའི་གཞུང་ཆེན་མོ་ལ་སློབ་སྦྱོང་བྱེད་སའི་ལྟེ་གནས་གཙོ་བོ་དེ་ཡིན་ལ། སྦག་ས་ཆོས་སྒར་དུ་ཚུད་པ་ལ་ཚད་གཞི་ཤིན་ཏུ་དམ་པོ་ཡོད། སྐབས་དེའི་སྦག་ས་ཆོས་སྒར་གྱི་དགེ་འདུན་པའི་ཁྲོད་དུ་གྲྭ་པ་མང་པོ་ཞིག་འབྲས་སྤུངས་ནས་ཡིན་པ་དང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་གྲྭ་པ་མང་ཤོས་ཡིན། བོད་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ། ཟླ་བ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་ང་དང་མཉམ་དུ་ཡོངས་འཛིན་ཨ་ཁུ་ཤེས་རབ་ཚང་དང་མཚན་ཞབས་མཁན་པོ་ཚང་གསོལ་ཐབ་ཨ་ཁུ་སྦྱིན་པ་རྒྱ་མཚོ་སོགས་སྦག་ས་ཆོས་སྒར་དུ་འགྲོ་ཆོག་པའི་གོ་སྐབས་ཐོབ་སྟེ་སློབ་སྦྱོང་གི་འཕྲོ་བསྐྱངས་ནས་བསྡད། སྐབས་དེར་ཀིརྟི་དབོན་པོ་རྣམ་པ་དང་ངའི་སྤུན་མཆེད་གཉིས་སོགས་མུ་མཐུད་བཀའ་བློན་སྦུག་ཏུ་བསྡད་ཡོད། སྦག་ས་ཆོས་སྒར་ཆགས་ཡུལ་འདི་གདོད་མའི་ནགས་ཚལ་གྱིས་བསྐོར་བའི་རི་མགོ་ཞིག་ཡིན་པ་དང་ཕྱོགས་གཅིག་གཡང་གཟར་ཡིན་ལ་མཐའ་འཁོར་དུ་དུག་ཅན་གྱི་ཤིང་རིགས་སྣ་ཚོགས་ཡོད་པས་ས་ཁུལ་འཇིགས་སུ་རུང་བ་ཞིག་ཀྱང་ཡིན། ནགས་ཚལ་ནང་ད་དུང་སྟག་དང་གླང་ཆེན་དུག་སྦྲུལ་དང་འབུ་སྲིན་རིགས་སྣ་ཚོགས་ཡོད། ང་ཚོ་སྡོད་ཡུལ་ནི་དེ་སྔ་དབྱིན་ཇིའི་སྐབས་ཀྱི་བཙོན་ཁང་ཁང་མིག་ཆེན་པོ་བཞི་པ་དེ་ཡིན། སྒེའུ་ཁུང་ཆུང་ངུ་ལས་མེད་པས་ཁང་པ་ནག་ཁུང་དང་ཚ་བ་ཆེན་པོ་ཡོད། ང་ཚོ་སྦག་ས་ལ་མ་ཡོང་བའི་གོང་དུ་སྦག་ས་ཆོས་སྒར་གྱི་སྒོ་ཆེན་ནང་གྲྭ་པ་ཚོ་ཡར་འགྲོ་མར་འགྲོའི་སྐབས་རྒྱ་གར་གྱི་སྒོ་སྲུང་པས་ལག་འཁྱེར་ཞིབ་བཤེར་དམ་པོ་བྱེད་ཀྱི་ཡོད་འདུག་ཀྱང་ང་ཚོ་འབྱོར་བའི་སྐབས་སུ་སྒྲིག་ཁྲིམས་དམ་པོ་དེ་ཙམ་མི་འདུག་རྒྱ་གར་གཞུང་ནས་ས་ཁུལ་འདི་ལྟ་བུ་ཞིག་བོད་མི་སྐྱབས་བཅོལ་བའི་སྡོད་སྒར་དུ་སྤྲད་པ་ནི་དམིགས་ཡུལ་དང་འཆར་གཞི་ངེས་ཅན་ཞིག་གི་ཐོག་ནས་སྤྲད་པ་ཡིན་རྒྱུ་རེད་བསམ་གྱི་ཡོད། གང་ཡིན་ཟེར་ན་གློ་བུར་དུ་བོད་ནས་བོད་མི་སྟོང་ཕྲག་མང་པོ་འབྱོར་ཡོད་སྟབས་ཁོང་ཚོའི་ཁྲོད་དུ་ལས་ཀ་སྣ་ཚོགས་བྱེད་མཁན་ཡོད་སྲིད་པའི་དོགས་པ་ཡོད་ངེས་ལ། རང་བཞིན་གྱིས་དོགས་ཟོན་བྱེད་དགོས་པ་ཆགས་ཀྱི་ཡོད། སྦག་ས་ཆོས་སྒར་ཤིན་ཏུ་ཚ་བ་ཆེན་པོ་ཡིན་པས་མཚམས་རེར་ཚ་གཡོལ་གྱི་ཆེད་དུ་བཀའ་བློན་སྦུག་ལ་བསྐྱོད་ཀྱི་ཡོད། སྦག་ས་ཆོས་སྒར་དུ་སློབ་གཉེར་བྱེད་པར་མཐུན་རྐྱེན་མ་འདང་བའི་དཀའ་ངལ་ཤིན་ཏུ་ཆེན་པོ་ཡོད། ང་ཚོ་དམག་འཁྲུག་དང་བཙན་གནོན་འོག་ནས་རང་གི་ཚེ་སྲོག་བསྡོས་ཏེ་བྲོས་བྱོལ་དུ་ཡོང་བ་ཡིན་སྟབས། དགོས་ངེས་ཀྱི་དཔེ་ཆའི་རིགས་ཀྱང་མཉམ་འཁྱེར་བྱེད་ཐུབ་མེད་ལ། མཁས་དབང་མང་པོ་ཞིག་དགུང་ནའི་བབས་དང་སྐུ་གཟུགས་གནས་སྟངས་དབང་གིས་དུས་ཐོག་བྲོས་བྱོལ་དུ་ཕེབས་མ་ཐུབ་པར་རྒྱ་ནག་གཞུང་གི་བཀག་ཉར་དོ་དམ་འོག་ཏུ་ཚུད་ཡོད་སྟབས་ང་ཚོར་ཕྱག་དཔེ་འདང་ངེས་ཤིག་མེད་པ་མ་ཟད། དཔེ་ཁྲིད་གནང་མཁན་གྱི་དགེ་རྒན་ཡང་ཤིན་ཏུ་དཀོན་པོ་ཡིན། གྲྭ་པ་རྣམས་ཆོས་བརྒྱུད་ཡོང་ཁུངས་གཅིག་མཚུངས་མིན་པར་མ་ཟད་ཤེས་ཚད་ཀྱང་མི་མཉམ་པས་རིགས་གཅིག་དགེ་བཤེས་འཐོན་ལ་ཉེ་བ་དང་རིགས་གཅིག་གིས་ལོ་གཅིག་གཉིས་ཙམ་ལས་སློབ་གཉེར་བྱས་མྱོང་མེད། སྦག་ས་ཆོས་སྒར་དུ་ནང་པའི་གཞུང་ཆེན་ཁག་ལ་སློབ་སྦྱོང་བྱེད་དགོས་པའི་ཐོག་སློབ་ཚན་གཞན་ཡང་སློབ་ཁྲིད་བྱེད་ཀྱི་ཡོད་པས་ངས་སྦག་ས་ཆོས་སྒར་དུ་ཧིན་རྡུའི་སྐད་ཡིག་གི་སློབ་སྦྱོང་འགོ་འཛུགས་བྱས་པ་ཡིན། སྐབས་དེར་འཚོ་བའི་ཁོར་ཡུག་དང་སློབ་གཉེར་གྱི་མཐུན་རྐྱེན་ཤིན་ཏུ་སྐྱོ་པོ་ཡིན་ན་ཡང་སློབ་གཉེར་བ་ཡོངས་རྫོགས་ཀྱིས་དཀའ་ངལ་ལ་གདོང་ལེན་བྱས་ཏེ་སློབ་གཉེར་ལ་འབད་བརྩོན་རྩེ་གཅིག་ཏུ་བྱེད་ཀྱི་འདུག་དེ་སྔ་བཙོན་པ་རྣམས་ངལ་གསོའི་བར་གསེང་གཏོང་ཡུལ་གྱི་རྩེད་ཐང་ཞིག་ཡོད་པ་དེ་ང་ཚོའི་ཆོས་རར་བསྒྱུར་བ་དང། མཚམས་རེར་ཚ་བ་ཧ་ཅང་ཆེ་སྟབས་ཁང་པའི་ཕྱི་ལོགས་སུ་འཛིན་གྲྭ་ཚུགས་ཀྱི་ཡོད། གྲང་ངར་ཆེ་བའི་མཐོ་སྒང་ནས་ཡོང་མཁན་གྱི་བོད་མི་ཚོ་ཚ་བ་དང་བཞའ་ཚན་ཆེ་བའི་སྦག་སའི་གནམ་གཤིས་འཕྲོད་ཀྱི་མེད་པའི་ཁར་བཟའ་བཏུང་ཡང་བོད་ཀྱི་སྲོལ་རྒྱུན་ཟས་སྣ་དང་རིགས་མཚུངས་མིན་པས་ཕལ་ཆེ་བར་འཚོ་བཅུད་ཀྱིས་འདང་གི་མེད་ལ་ལུས་པོའི་ནད་འགོག་གི་ནུས་སྟོབས་ཀྱང་ཞན་པོར་གྱུར་ཡོད། སྦག་ས་ཆོས་སྒར་དུ་གློ་བའི་གཉན་ཚད་ན་མཁན་གྱིས་མཚོན་ནད་པ་ཤིན་ཏུ་མང་པོ་བྱུང་སོང། ལོ་ཤས་རྗེས་སུ་རྒྱ་གར་གཞུང་གིས་དགེ་འདུན་པ་རྣམས་ས་གནས་གཞན་ཞིག་ཏུ་སྤོ་རྒྱུའི་ཐག་གཅོད་གནང་ནས་སྦག་སའི་གྲྭ་པ་རྣམས་ཆ་བགོས་ཀྱིས་རྒྱ་གར་ལྷོ་ཕྱོགས་སུ་བཏང་བ་དང། སེ་རའི་དགེ་འདུན་པ་རྣམས་སྦེ་ལ་ཀོ་པའི་བོད་མིའི་གཞིས་ཆགས་དང། འབྲས་སྤུངས་དང་དགའ་ལྡན་གྱི་དགེ་འདུན་པ་རྣམས་མོན་གྷོ་བོད་མིའི་གཞིས་ཆགས་སུ་གནས་སྤོས་བྱེད་དུ་བཅུག་སྟེ། རྒྱ་ནག་གཞུང་གིས་བོད་ནང་རྩ་གཏོར་བཏང་ཟིན་པའི་གདན་ས་གསུམ། རྒྱ་གར་ནང་གི་བོད་མིའི་གཞིས་ཆགས་ཆེ་ཁག་གཉིས་སུ་བསྐྱར་གསོ་གནང། དེ་བཞིན་དུ་བཀའ་བརྒྱུད་དང་རྙིང་མ། ས་སྐྱ་བོན་པོ་བཅས་ཀྱི་དགོན་སྡེ་ཁག་ཀྱང་ལོ་རབས་དྲུག་ཅུ་དང་བདུན་ཅུའི་ནང་ནས་སྔ་རྗེས་སུ་བསྐྱར་བཞེངས་གནང་སོང། ད་ལྟའི་ཆར། རང་དབང་ལྡན་པའི་ཐོག་ནས་བོད་བརྒྱུད་ནང་བསྟན་གྱི་གཞུང་ཆེན་ཁག་ལ་སློབ་གཉེར་བྱ་ཡུལ་གྱི་ལྟེ་གནས་གཙོ་བོ་ནི་རྒྱ་གར་ནང་གི་གདན་ས་ཁག་ཡིན་པ་མ་གཏོགས་བོད་ནང་དུ་མིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་ངའི་ཡོངས་འཛིན་ཨ་ཁུ་དཀོན་མཆོག་ཤེས་རབ་ཚང་རྡོ་རྗེ་གླིང་གི་ས་ཁོངས་མི་རིག་ནས་བསྙུན་གཞི་བཞེས་ཏེ་རྡོ་གླིང་སྨན་ཁང་དུ་སྐུ་གཤེགས་པས་ང་ལ་སེམས་སྡུག་གནོན་མི་ཐུབ་པ་ཞིག་བྱུང། ང་རང་ལོ་ལྔར་སོན་སྐབས་ནས་བཟུང་ཁོང་ངའི་ཡོངས་འཛིན་དུ་བསྐོས་ཡོད་པ་དང་ང་དང་ལྷན་དུ་སྟག་ཚང་ལྷ་མོར་ལོ་ཡུན་རིང་པོར་བཞུགས་པ་མ་ཟད་དེ་ནས་ལྷ་ས་དང་ལྷ་ས་ནས་རྒྱ་གར་བར་དུ་ང་དང་ལྷན་དུ་ཕེབས་ཡོད། ང་སྦག་ས་ཆོས་སྒར་དུ་བསྐྱོད་སྐབས་ཁོང་དགུང་ལོ་དྲུག་ཅུ་ལྷག་ཟིན་ན་ཡང་ད་དུང་ང་དང་ལྷན་ཕེབས་མཛད་ཀྱི་ཡོད། ཡོངས་འཛིན་ཨ་ཁུ་ཤེས་རབ་ཚང་ནི་ལོ་ངོ་འདི་དག་གི་རིང་ང་ལ་ངའི་ཕ་མ་ལས་ཀྱང་བརྩེ་བ་ཆེ་བར་གནང་མཁན་ཞིག་ཡིན་ལ། ང་ཁོང་གི་སྐུ་མདུན་ནས་ཉི་མ་རེ་རེ་བཞིན་འཚར་ལོངས་བྱུང་བ་ཞིག་ཡིན། ཡོངས་འཛིན་ཨ་ཁུ་ཤེས་རབ་ཚང་རྡོ་རྗེ་གླིང་གི་སྨན་ཁང་དུ་བཞུགས་སྐབས། ང་དངུལ་གཅིག་ཀྱང་མེད་པའི་ལག་སྟོང་ཞིག་ཡིན་པས། ཐ་ན་ཁོང་གི་སྨན་རིན་གྲོན་དམིགས་ཀྱང་གཏན་ནས་མེད། འོན་ཀྱང་ཡོངས་འཛིན་ཚང་དགོངས་པ་རྫོགས་པའི་རྗེས་སུ་ང་སྨན་ཁང་གི་ཕྱི་ལོགས་སུ་ཐོན་པའི་སྐབས།

སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ཟླ་བ་ལྔ་པའི་ཚེས་ཉི་ཤུ་གསུམ་ཉིན་རྡོ་རྗེ་གླིང་ནས་ཌ་ལ་ཧའོ་སི་ལ་ཡོང་སྟེ་ཤག་སྐོར་མཁན་རིན་པོ་ཆེ་ཉི་མ་རྒྱལ་མཚན་གྱི་སྐུ་མདུན་ནས་ནང་ཆོས་ལ་སློབ་སྦྱོང་མུ་མཐུད་བྱས་ཏེ་ལོ་གཉིས་ཙམ་བསྡད། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོར་སྐྱབས་མགོན་རྒྱལ་བ་རིན་པོ་ཆེས་བཙན་བྱོལ་བོད་གཞུང་མ་སུ་རི་ནས་རྡ་རམ་ས་ལར་གནས་སྤོས་མཛད་དེ། བཙན་བྱོལ་བོད་མིའི་སློབ་གྲྭ་ཐོག་མ་མ་སུ་རིར་གསར་འཛུགས་གནང་བ་དང་དེ་མཚུངས་སུ་བུ་གསོ་ཁང་སྟེ་ད་ལྟའི་བོད་ཕྲུག་ཁྱིམ་སྡེ་སོགས་གསར་སྐྲུན་གནང་ཡོད། རྒྱལ་བ་རིན་པོ་ཆེས་ང་ཚོས་བོད་ཀྱི་སྲོལ་རྒྱུན་རིག་གནས་དང་ནང་ཆོས་རྒྱུན་འཛིན་དགོས་པ་མ་ཟད་བོད་རིགས་ན་གཞོན་ཚོར་དེང་རབས་ཀྱི་ཤེས་ཡོན་སློབ་སྦྱོང་སྤྲོད་པ་དང་མཉམ་དུ་ཐུན་མོང་མ་ཡིན་པའི་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་བྱ་དགོས་པའི་གལ་གནད་གཟིགས་ཀྱི་ཡོད་ན་ཡང་བཙན་བྱོལ་བོད་མིའི་ཁྲོད་དུ་བུ་ཕྲུག་ཚོར་དེང་རབས་ཀྱི་ཤེས་ཡོན་དང་བོད་ཀྱི་སྲོལ་རྒྱུན་རིག་གཞུང་སློབ་ཁྲིད་གནང་ཐུབ་མཁན་གྱི་དགེ་རྒན་ཧ་ཅང་དཀོན་པོར་གྱུར་ཡོད་པར་བརྟེན་བཙན་བྱོལ་བོད་གཞུང་གིས་བཙན་བྱོལ་བོད་མི་གནས་ཡུལ་ཆོས་སྒར་ཁག་ནས་སློབ་གཉེར་གྱི་རྨང་གཞི་ཡོད་པའི་གཞོན་སྐྱེས་བླ་གྲྭ་སྐོར་ཞིག་འདེམས་སྒྲུག་གནང་ནས་བཞུགས་སྒར་དུ་དགེ་རྒན་འོས་སྦྱོང་ཞིག་གསར་འཛུགས་གནང་སྟེ་དགེ་རྒན་སྐྱེད་སྲིང་གནང་ཡོད། དགེ་རྒན་འོས་སྦྱོང་སྐབས་གཉིས་བསྡུས་ཡོད་པ་དང་སྐབས་གཉིས་པ་བསྡུས་སྐབས་ང་ཌ་ལ་ཧོ་ཟིར་ཡོད། བཙན་བྱོལ་བོད་གཞུང་ཤེས་རིག་ལས་ཁུངས་ཀྱིས་བཞུགས་སྒར་དྷ་རམ་ས་ལར་དགེ་རྒན་འོས་སྦྱོང་ཐེངས་གཉིས་པ་གོ་སྒྲིག་གནང་བ་འདིར་ང་ཡོང་དགོས་པའི་བཀའ་ཕེབས་པ་བཞིན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོའི་ཕྱི་ཟླ་བཞི་པའི་ཚེས་གཅིག་ཉིན་ང་གསར་དུ་ཚུགས་བཞིན་པའི་དགེ་རྒན་འོས་སྦྱོང་སྐབས་གཉིས་པའི་འཛིན་གྲྭར་ཞུགས་ནས་ལོ་གསུམ་ཙམ་རིང་སློབ་གཉེར་བྱས། ང་ཚོར་གཞི་རིམ་འོག་མ་དང་གཞི་རིམ་བར་མའི་སློབ་ཕྲུག་ཚོར་སློབ་ཁྲིད་བྱེད་སྟངས་ཀྱི་སྦྱོང་བརྡར་གཙོ་བོར་སྤྲོད་ཀྱི་ཡོད་ལ། སློབ་ཚན་གསར་པ་མང་པོ་ཞིག་སློབ་སྦྱོང་བྱེད་དགོས་ཀྱི་ཡོད། དཔེར་ན་འཛམ་གླིང་རྒྱས་བཤད་དང་བོད་ཀྱི་རྒྱལ་རབས། བོད་ཀྱི་བརྡ་སྤྲོད་སུམ་རྟགས་དག་གསུམ། ཆོས་འབྱུང་སྙན་ངག་དང་མངོན་བརྗོད་དབྱིན་ཇིའི་སྐད་ཡིག་ཚན་རིག་ཨང་རྩིས་དགེ་རྒན་གྱི་སྦྱོང་བརྡར་སོགས་སློབ་ཚན་སྣ་མང་ཞིག་སློབ་ཁྲིད་བྱེད་ཀྱི་འདུག་དུས་འདི་ནས་བཟུང། ངས་དེང་རབས་ཀྱི་སློབ་གསོ་དང་ལེན་བྱས་པ་ཡིན། ངས་དེ་སྔོན་སྲོལ་རྒྱུན་གྱི་ནང་དོན་རིག་པ་སོགས་ལ་སློབ་གཉེར་གང་ཙམ་བྱས་མྱོང་ཡོད་ན་ཡང་ནང་ཆོས་ཀྱི་སློབ་ཚན་ནི་ཤིན་ཏུ་རྒྱ་ཆེ་ཞིང་གཏིང་ཟབ་པས་ཤེས་རྟོགས་བྱ་རྒྱུ་ལས་སླ་པོ་ཞིག་གཏན་ནས་མིན། དེ་དང་བསྡུར་ན་ཚན་རིག་དང་རྩིས་རིག་སོགས་དེང་དུས་ཀྱི་སློབ་ཚན་རྣམས་ང་ལ་མཚོན་ན་དཀའ་ལས་ཁག་པོ་དེ་ཙམ་ཚོར་མ་སོང། སྐབས་དེར་སློབ་དེབ་ཤིན་ཏུ་དཀོན་པོ་ཡིན་པས་ང་ཚོ་སློབ་མ་རྣམས་ཀྱིས་སློབ་དེབ་མཉམ་སྤྱོད་བྱེད་དགོས་ཀྱི་ཡོད། སྐབས་རེར་སློབ་དེབ་མེད་པས་དགེ་རྒན་གྱིས་སློབ་ཁྲིད་གནང་བ་རྣམས་འཛིན་ཁང་དུ་ཟིན་བྲིས་སུ་གང་ཐེབས་ལ་གཞི་བཅོལ་ནས་སྦྱོང་དགོས། ངས་རྒྱལ་བ་རིན་པོ་ཆེའི་སྐུ་སྒེར་ཡིག་ཚང་གི་དཔེ་མཛོད་ནས་དེབ་འགའ་རེ་གཡར་ཐུབ་ཀྱི་ཡོད་པས་སློབ་དེབ་ཀྱི་ཐོག་ནས་ང་སློབ་མ་གཞན་ལས་མཐུན་རྐྱེན་ཅུང་བཟང་བ་ཡོད། སྐབས་འདིར་ང་ཚོའི་དགེ་རྒན་གཙོ་བོ་ནི་ཁེ་ན་ཌ་ནས་ཡོང་བའི་ཕྱི་རྒྱལ་བ་བུད་མེད་དགེ་ཇུ་ཌི་ལགས་ཡིན་ལ་ཁོང་ནི་དགེ་རྒན་ཧ་ཅང་ཡག་པོ་ཞིག་རེད། ཕྱིས་སུ་ཕྱི་རྒྱལ་ནས་དང་བླངས་དགེ་རྒན་འགའ་ཤས་ཡོང་སྟེ་སློབ་ཚན་སྣ་ཚོགས་ཤིག་སློབ་ཁྲིད་གནང་བྱུང། ད་དུང་བྱིས་པ་ཆུང་ཆུང་ཚོར་སློབ་ཁྲིད་བྱེད་སྟངས་ཀྱི་དགེ་རྒན་འོས་སྦྱོང་སྤྲོད་མཁན་རྒྱ་གར་གྱི་བུད་མེད་ཅིག་ཡོད་པ་དེས་དབྱིན་ཇིའི་སྐད་ཚད་ལྡན་ཤེས་ཀྱི་འདུག་ཀྱང་ཧིན་རྡུའི་སྐད་དེ་ཙམ་ཡག་པོ་ཤེས་ཀྱི་མི་འདུག་ང་ཚོར་མཚོན་ན་མི་སྐྱེས་པ་ཡིན་དུས་བྱིས་པ་ཆུང་ཆུང་ཚོར་སློབ་ཁྲིད་བྱེད་སྟངས་ཀྱི་ཐད་ནས་དཀའ་ངལ་ཡོང་གི་ཡོད། དཔེར་ན། ལག་པར་ཤོག་བུ་ཞིག་བཞག་ནས་བྱིས་པ་ཚོ་དང་མཉམ་དུ་རྩེད་མོ་རྩེ་དགོས་ཀྱི་ཡོད་ན། རྩེད་མོ་རྩེ་མི་ཤེས་པའི་དཀའ་ངལ་འདུག་དགེ་རྒན་འོས་སྦྱོང་གི་འཛིན་གྲྭ་སྐབས་གཉིས་མ་གཏོགས་ཚུགས་ཐུབ་མེད་ཀྱང། འོས་སྦྱོང་སྐབས་གཉིས་ཀྱི་རིང་གཙོ་སྐྱོང་གནང་བའི་དགེ་རྒན་རྣམས་ཀྱིས་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ཤེས་ཡོན་སློབ་གསོའི་ཐད་གྲུབ་འབྲས་ཐོན་ཐུབ་ཡོད། གསན་མཁན་རྣམ་པ་ཚོ། ཐེངས་འདིའི་གཞུང་རྩོམ་དྲ་ཁང་ཤར་ནས། ལེ་ཚན་རྗེས་མར་གོང་འཕྲོས་ནས་མུ་བསྟུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྲའེ་ཡན་ཅང་པད་མོ་མཚོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ནོ་བེལ་སྨན་གྱི་གཟེངས་རྟགས་བཞེས་མཁན་གཉིས་ལ་འཚམས་འདྲི་གནང་བཞག་དེ་ཡང་ཕྱི་ཚེས་གསུམ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་བེལ་སྨན་གྱི་གཟེངས་རྟགས་བཞེས་མཁན། Drew Weissman། ལགས་དང། Katalin Karikó། རྣམ་གཉིས་ལ་འཚམས་འདྲི་གནང་བའི་ནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཉིད་རྣམ་གཉིས་ནས་གསར་གཏོད་མཛད་པའི་འཕྲུལ་རིག་ལ་བརྟེན་ནས་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་གཉན་རིམས་ཀྱི་སྨན་ཁབ mRNA སྟོན་ཐུབ་པ་བྱུང་ཡོད་ཅིང་དེ་ཡིས་ཚན་རིག་ཉམས་ཞིབ་ཀྱིས་རྒྱ་ཆེ་ས་ནས་འགྲོ་བ་མིའི་རིགས་ལ་དངོས་ཡོད་ཕན་ཐོགས་ཇི་ལྟར་བསྒྲུབ་ཐུབ་པའི་དཔེ་མཚོན་བསྟན་ཡོད། སྐུ་ཉིད་རྣམ་པས་ཏོག་དབྱིབས་གཉན་རིམས་ཁྱབ་གདལ་དུ་མ་ཕྱིན་པའི་སྔ་རོལ་དུ་དབུ་འཛུགས་གནང་བའི་ཉམས་ཞིབ་དེ་ལ་བརྟེན་ནས་འཛམ་གླིང་ཁྱོན་ཡོངས་སུ་མི་མང་སྟོང་ཕྲག་མང་པོའི་ཚེ་སྲོག་བསྐྱབས་ཡོད། ངོས་ཀྱིས་སྐུ་ཉིད་རྣམ་པའི་གཟེངས་སུ་ཐོན་པའི་གྲུབ་འབྲས་དང་གཞན་ཕན་བརྒྱུད་མི་ཚེ་དོན་དང་ལྡན་པ་སྐྱེལ་བཞིན་པར་བསྔགས་བརྗོད་ཞུ་རྒྱུ་ཡིན་ཞེས་གསུངས་གནང་འདུག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གིས་རྣམ་པ་འདྲ་མིན་གྱི་ཐོག་ནས་ཕྱི་ཟླ་དང་པོའི་ནང་ལ་གནང་རྒྱུའི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུའི་ཐོག་ལ་ཐེ་བྱུས་བྱེད་ཀྱི་འདུག་ཅེས་ཐའེ་ཝན་གྱི་བདེ་སྲུང་དཔོན་རིགས་ཀྱིས་གསུངས་བཞག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་གཡང་སྒྲོན་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས